དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་ལྔ་པའི་ཚེས་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་བཞི་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཧྥིན་ལན་ཌི་རྒྱལ་ཁབ་ཀྱི་སྲིད་བློན་གསར་པར་འཚམས་འདྲིའི་གསུང་འཕྲིན་བསྩལ་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་སོགས་གསར་འགྱུར་ཁག་དང། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨོ་སི་ཀྲོ་ལི་ཡའི་ནང་སྤེལ་བའི་བོད་ཀྱི་དུས་སྟོན་སྟེང་མཉམ་ཞུགས་གནང་ནས་བོད་དོན་གཏམ་བཤད་གནང་བའི་སྐོར་དང། རྒྱ་གར་དང་ཨ་རི་གཉིས་ཀྱི་ཕྱི་འབྲེལ་དམ་ཟབ་ཏུ་ཕྱིན་པ་དེས་རྒྱ་གར་གྱི་ངོས་ནས་རྒྱ་ནག་གདོང་ལེན་བྱེད་རྒྱུར་ནུས་པ་ཆེ་རུ་འགྲོ་མུས་ཡིན་པ་འབྲེལ་ཡོད་ཉམས་ཞིབ་པས་འགྲེལ་བརྗོད་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།
ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། ཁ་ན་ཏའི་གྲོས་ཚོགས་འོག་མའི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྤྱི་དང་ལྷག་དོན་དུ་རྒྱ་ནག་གཞུང་གིས་བོད་ནང་གཏན་འཇགས་སློབ་གྲྭ་བཙུགས་པའི་ཁག་ནང་བོད་ཕྲུག་རྣམས་བཙན་ཤེད་བཏང་སྟེ་སློབ་འཇུག་བྱས་ནས་བོད་ཀྱི་ཆོས་དང་རིག་གཞུང། བོད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་ཐབས་ཀྱི་སྲིད་བྱུས་འཛིན་བཞིན་པའི་སྙན་ཐོ་འདོན་སྤེལ་གནང་བའི་སྐོར་གནས་སྒྲིག་ཞུས་པ་ཞིག་དང། དེ་ནས་ཐེངས་འདིའི་གླེང་མོལ་གྱི་ལེ་ཚན་ནང་ལྡི་ལི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་ལས་དོན་སྤྱི་དང་བྱེ་བྲག་ཏུ་ཉེ་ཆར་བཀའ་སྤྱི་གཉིས་ལས་གྲུབ་པའི་ཚོགས་ཁག་ནས་བོད་དོན་ཞུ་གཏུག་གི་ལས་འགུལ་ཞིག་གནང་ཡོད་པ་སོགས་ཀྱི་སྐོར་ལྡི་ལི་བོད་ཀྱི་སྐུ་ཚབ་དོན་གཅོད་བློ་བཟང་ཤཱསྟྲི་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་གྱི་རྗེས་སོར་རིམ་པས་གསན་རོགས་གནང།

རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ངེས་པར་དུ་མཉམ་འབྲེལ་གྱི་ནུས་པ་མཉམ་སྤུངས་ཀྱིས་དཀའ་རྙོག་དེ་རིགས་ཞི་བའི་སྒོ་ནས་སེལ་ཐབས་དགོས་གལ་ཆེ་ལ། ཕན་ཚུན་གྲོས་མོལ་བྱེད་རྒྱུ་ནི་གོ་མཚོན་གྱི་དཀའ་ངལ་མེད་པའི་འཛམ་གླིང་ཞིག་བཟོ་རྒྱུའི་ཐབས་ལམ་གཅིག་པུ་དེ་རེད་ཅེས་བཀའ་གནང་འདུག་ཧྥིན་ལན་ཌི་སྲིད་བློན་གསར་པ་སྐུ་ཞབས Petteri Orpo ལགས་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ

སྤྱི་ཟླ་དྲུག་པའི་ཚེས་བཅུ་བདུན་ནས་བཟུང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནིའུ་ཛི་ལན་དང་ཨོ་སི་ཁྲུ་ལི་ཡ་རྒྱལ་ཁབ་གཉིས་ནང་གཞུང་འབྲེལ་འཚམས་གཟིགས་གནང་མུས་ལྟར་འདི་ཚེས་ཉི་ཤུ་རྩ་གསུམ་ཉིན་ཨོ་སི་ཁྲུ་ལི་ཡའི་སྦྲི་སི་བེན་དུ་ཕེབས་འབྱོར་གྱིས་བོད་ཀྱི་དུས་སྟོན་སྟེང་མཉམ་ཞུགས་གནང་ཡོད་ཅིང་སྦྲི་སི་བེན་དུ་གནས་བཞུགས་དང་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱིས་ཡིག་ཐོག་བརྒྱུད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། ད་རེས་སྲིད་སྐྱོང་མཆོག་གིས་བོད་ཀྱི་དུས་སྟོན་སྟེང་རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་ཚོ་མི་སེར་སྤེལ་ཡུལ་གྱི་བཅའ་སྡོད་སློབ་གྲྭར་གཏོང་བཞིན་པའི་སྐོར་དང་དེ་བཞིན་བོད་ནང་བོད་མི་ཚོ་འགྲོ་སྐྱོད་ཀྱི་དམ་དྲག་ཤུགས་ཆེ་བྱེད་བཞིན་ཡོད་པ་དང་གཞན་ཡང་སྲིད་སྐྱོང་མཆོག་གིས་བོད་མཐོ་སྒང་གི་ཁོར་ཡུག་གི་གནད་འགག་དང་དེའི་ཤུགས་རྐྱེན་དེ་བཞིན་བོད་མཐོ་སྒང་ནི་ཨེ་ཤེ་ཡའི་ཆུ་བོའི་འབྱུང་ཁུངས་དེ་ཆགས་ཡོད་པའི་སྐོར་གཏམ་བཤད་གནང་ཡོད་ཅིང། ཡང་སྲིད་སྐྱོང་མཆོག་གིས་རྒྱ་ནག་གཞུང་གིས་ཕྱོགས་གཅིག་ནས་བོད་ནང་ཕྱིའི་དངོས་པོ་ཡར་རྒྱས་གཏོང་གི་ཡོད་ན་ཡང་དོན་དངོས་ཐོག་བོད་མི་ཚོའི་སེམས་ཁམས་སུ་ཆོས་དད་ཀྱི་རང་དབང་མེད་པ་སོགས་ཀྱི་སྐོར་གཏམ་བཤད་གནང་ཡོད་པ་འགྲེལ་བརྗོད་གནང་བྱུང། གཞི་རྩའི་ཨོ་སྟྲེ་ལི་ཡའི་ཁུལ་དུ་བོད་ཀྱི་དུས་སྟོན་ཐོག་མ་འགོ་འཛུགས་གནང་མཁན་ནི་བོད་ཀྱི་གླུ་བ་གྲགས་ཅན་བསྟན་འཛིན་ཆོས་རྒྱལ་ལགས་ཡིན་པ་དང། ཁོང་གིས་དྲ་ལམ་བརྒྱུད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན་ཁོང་རང་ཉིད་ནས་ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ནང་གཞི་རྒྱ་ཆེ་བའི་ངོ་རྒོལ་གྱི་ལས་འགུལ་བྱུང་རྗེས་ཡུལ་དེར་བོད་དོན་དྲིལ་བསྒྲགས་དང་ངོ་སྤྲོད་ཡོང་ཆེད་བོད་ཀྱི་དུས་སྟོན་ཞེས་པ་དེ་འགོ་འཛུགས་གནང་བ་ནས་བཟུང་ད་བར་མི་ལོ་བཅོ་ལྔ་འཁོར་གྱི་ཡོད་འདུག།

སྒྲུང་དེ་སླེབས་ཐུབ་པའི་ཆེད་དམིགས་སྐུ་ངོ་སྲིད་སྐྱོང་གིས། ཨོ་སྟྲེ་ལི་ཡ་ན་གནས་བཞུགས་བོད་ཀྱི་གླུ་པ་གྲགས་ཅན་བསྟན་འཛིན་ཆོས་རྒྱལ་ལགས་ཀྱིས་བཏང་གནང་བའི་བར་དོ་ཞེས་པའི་གླུ་གཞས་འོད་སྡེར་དེ Grammy ཞེས་སྙན་གྲགས་ཆེ་བའི་གཟེངས་རྟགས་ཀྱི་འོས་གཞིར་བདམས་ཡོད་པ་རེད། ཐེངས་དེའི་ཨོ་སྟྲེ་ལི་ཡའི་ནང་གཞུང་འབྲེལ་འཚམས་གཟིགས་སྐབས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཚེས་ཉི་ཤུ་ཉིན་ཨོ་སྟྲེ་ལི་ཡའི་གྲོས་ཚོགས་གོང་འོག་གཉིས་ཀྱི་ནང་མགྲོན་འབོད་གནང་ཡོད་ལ། ཕྱི་ཚེས་ཉི་ཤུ་རྩ་གཅིག་ཉིན་ཨོ་སྟྲེ་ལི་ཡའི་རྒྱལ་ཡོངས་གསར་འགོད་མཐུན་ཚོགས་ཀྱི་གདན་ཞུས་ལྟར་བོད་དོན་སྐོར་གཏམ་བཤད་གནང་ཡོད་པ་མ་ཟད། ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་ཨོ་སྟྲེ་ལི་ཡ་དང་རྒྱ་གར་ཉམས་ཞིབ་ཁང་དུ་བོད་དང་རྒྱ་གར་གཉིས་ཀྱི་འབྲེལ་ལམ་སྐོར་གཏམ་བཤད་གནང་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས།
དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན།

ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་ནང་ལོགས་ལ་ཡ། ཕྱི་འབྲེལ་ཚོགས་ཆུང་འདི་གིས་གྲོས་ཆོད་བཞག་བཞག་བ་གཏན་འབེབས་བྱས་བཞག་པ་འདི་ནང་ལོགས་ལ་ཡ་ཨ་ནི་གྲོས་ཆོད་ཁག་བཅོ་ལྔ་ཞིག་འདུག་ཨ་ནི་འདི་ཚོ་ཚང་མ་མར་བལྟས་ཡོང་དུས་ཙང་ནས་ཨ་ནི་གྲོས་ཆོད་ཁག་གསུམ་འདི་ཡང་བོད་དང། ཤིན་ཅང་འབྲེལ་བ་ཡོད་རྒྱུ་བ་འདི་རེད་བཞག་ད་འདིའི་ནང་ལོགས་ལ་རྩ་བའི་ད་ཕྱི་འབྲེལ་ཚོགས་ཆུང་གི་ངོས་ནས་ཅེག་གི་གཞུང་ལ་ཡང་རྒྱ་ནག་དམར་གཞུང་གིས་བོད་དང་ཤིང་ཅང་ཐོག་ལ་ཡང་འཛིན་པའི་གི་སྲིད་ཇུས་ངན་པ་དེ་ཚོ་འཕྲལ་དུ་མཚམས་འཇོག་དགོས་ཀྱི་ཡོད་བ་ག་རེ་ཡིན་ལབ་ན་སྲིད་ཇུས་དེ་ཚོའི་བརྒྱུད་ནས་བོད་དང་ཡུ་གུར་མི་མང་གི་འགྲོ་བ་མིའི་ཐོབ་ཐང་ཚོ་རྡོག་རོལ་གཏོང་གི་ཡོད་དུས་ཙང་ནས་དེ་ཚོ་འཕྲལ་དུ་མཚམས་འཇོག་དགོས་ཀྱི་ཡོད་བ་ད་ག་ནང་བཞིན་བོད་དང་ཤིང་ཅང་གི་ས་ཁུལ་དེ་ཚོའི་ནང་ལོགས་ལ་ཡང་འགྲོ་བ་མིའི་ཐོབ་ཐང་གི་ཞིབ་འཇུག་ཚོགས་ཆུང་ཅིག་གདན་འདྲེན་ཞུ་དགོས་ཡོད་བ། བོད་ནང་ལོགས་ལ་ཤིང་ཅང་གི་ས་ཁུལ་དེ་ཚོའི་ནང་ལོགས་ལ་ཆོས་དད་རང་དབང་སྤྲད་དགོས་ཀྱི་ཡོད་བ་ད་ག་ནང་བཞིན། ཕྱི་རྒྱལ་གྱི་གསར་འགོད་པ་རེད་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་ཚོ་གི་འཐུས་མི་ཚོ་བོད་ནང་ལོགས་ལ་འགྲོ་ནས་གནས་སྟངས་ཚོ་ཞིབ་འཇུག་བྱེད་ཐུབ་པ་གི་ཁོ་རང་ཚོ་ལ་ཁོར་ཡུག་བསྐྲུན་དགོས་པ་དེ་འདྲའི་གི་སྐོར་ལ།

རྒྱ་ནག་གི་བཀག་ཉར་དང་བཙན་དབང་གི་ངལ་རྩོལ་བསྐུལ་ཡས་དང་ཉེས་རྡུང་མནར་གཅོད་གཏོང་ཡས་ནང་མི་ཁྱིམ་ཚང་ཁ་བྲལ་གཏོང་ཡས་སོགས་ཀྱི་སྲིད་བྱུས་ལ་ཁ་རྡུང་གཏོང་རྒྱུ་མ་ཟད་བོད་དང་ཡུ་གུར་མི་རིགས་ཀྱི་རིག་གནས་རྩ་མེད་དང་རྒྱ་སྒྱུར་གྱི་སྲིད་བྱུས་ཁག་འཕྲལ་དུ་མཚམས་འཇོག་དགོས་པ་སོགས་བཀོད་ཡོད་ཅིང། དེ་བཞིན་དགོས་འདུན་དོན་ཚན་ཁག་ནང་མུ་མཐུད་ནས་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་རྒྱ་ནག་ནས་ནང་འདྲེན་བྱས་པའི་ཤིན་ཅང་ས་གནས་ནང་བཙན་དབང་གི་ངལ་རྩོལ་བསྐུལ་ནས་བཟོས་པའི་དངོས་ཟོག་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་ཁོངས་གཏོགས་ཡུལ་གྲུ་ཁག་ནང་ཚོང་འགྱུར་བཀག་སྡོམ་བྱ་རྒྱུ་དང། དམིགས་བསལ་བོད་དང་ཤིན་ཅང་ས་གནས་ནང་གྲངས་ཉུང་མི་རིགས་ཀྱི་ཆོས་དང་རིག་གཞུང་དང་སྤྱི་འབངས་ཀྱི་ཆབ་སྲིད་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་བཞིན་པའི་གནས་སྟངས་ངེས་པར་དུ་མཚམས་འཇོག་དགོས་པའི་ཁར། རྒྱལ་ཚོགས་ཀྱི་ཆེས་མཐོའི་དཔོན་རིགས་དང་རྒྱལ་སྤྱིའི་རང་དབང་ལྡན་པའི་ཚོགས་སྡེ་ཁག་བོད་དང་ཤིན་ཅང་ས་གནས་ནང་གི་གནས་སྟངས་དངོས་ཤེས་རྟོགས་ཆེད་ས་གནས་དེ་གཉིས་ནང་འགོག་རྐྱེན་མེད་པར་གཏོང་དགོས་པ་སོགས་ཀྱི་དགོས་འདུན་བཏོན་ཡོད་འདུག། གཞན་ཡང་སྤྱི་ལོ་ཉིས་སྟོང་བཅུ་དགུ་ལོའི་སྤྱི་ཟླ་བཅུ་པའི་ནང་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མའི་ནང་བོད་མིའི་སྒྲིག་འཛུགས་ཀྱི་ཆབ་སྲིད་དབུ་ཁྲིད་ལ་གཞུང་འབྲེལ་ཕེབས་བསུའི་སྣེ་ལེན་གཟབ་རྒྱས་ཞུས་ཡོད་པ་དང། གྲོས་ཚོགས་འཐུས་མི་རྣམས་ཀྱིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་འོག་བོད་མི་རྣམས་ལ་མིང་དོན་མཚུངས་པའི་རང་སྐྱོང་གི་གནས་བབ་ངེས་པར་དུ་སྤྲོད་དགོས་པའི་རེ་འདུན་ཤུགས་ཆེ་བཏོན་ཡོད་པའི་ཁར། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བོད་མིའི་སྒྲིག་འཛུགས་ནི་བོད་མིའི་ངོ་ཚབ་ཡིན་པར་ངོས་འཛིན་ཞུས་ཐོག་བོད་རྒྱའི་གནད་དོན་སེལ་ཆེད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་འབྲེལ་མོལ་ཞུ་དགོས་པའི་རེ་འདུན་ཡང་བཏོན་ཡོད་པ་རེད། ཧྥ་རན་སིའི་སྲིད་འཛིན་ཨེ་མཱེ་ནུ་ཨེལ་མེཀ་རོན་གྱིས་ཕ་རིས་ཆེས་མཐོའི་ལྷན་ཚོགས་སྐབས་གནམ་གཤིས་འགྱུར་ལྡོག་གི་དཀའ་ངལ་སེལ་ཆེད་ཨ་སྒོར་ཐེར་འབུམ་བརྒྱ་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་སྐྱོ་བོ་རྣམས་ལ་སྤྲོད་རྒྱུའི་གཏན་འཁེལ་བྱུང་བ་གསུངས་ཤིང། ནུབ་ཕྱོགས་ཀྱི་དཔོན་རིགས་ཁག་ཅིག་གིས་ཨ་ཧྥེ་རི་ཀ་རྒྱལ་ཁབ་ཁག་གི་དཔལ་འབྱོར་དཀའ་ངལ་རྣམས་རྒྱ་ནག་གིས་བཟོས་པ་དང་རྒྱ་ནག་ལ་སྐྱོན་བརྗོད་བྱས་འདུག། ཟླ་བ་དྲུག་པའི་ཚེས་ཉི་ཤུ་གསུམ་རེས་གཟའ་པ་སངས་ཉིན་ཆེས་མཐོའི་ལྷན་ཚོགས་འདིའི་ཐོག་ནས་ཨ་སྒོར་ཐེར་འབུམ་བརྒྱ་ཡི་རོགས་དངུལ་ཁག་ཡོང་འབབ་དམའ་བའི་རྒྱལ་ཁབ་ཁག་ལ་ཕན་པའི་ཆེད་གཏན་འཁེལ་བྱས་ཀྱང་ད་དུང་དེ་འདང་ངེས་མིན་པ་རེད་འདུག་ལྷན་ཚོགས་འདིའི་དམིགས་ཡུལ་གཙོ་བོ་ནི་རྒྱལ་ཁབ་དབུལ་པོ་ཁག་གི་དཔལ་འབྱོར་ཡར་རྒྱས་གཏང་རྒྱུ་དང་ཁོང་ཚོའི་བུ་ལོན་ཡང་དུ་བཏང་ནས་གནམ་གཤིས་འགྱུར་ལྡོག་ཐད་གདོང་ལེན་ཐུབ་ཆེད་དམིགས་པ་བྱེད་རྒྱུ་དེ་རེད་འདུག། ཕ་རིས་ལྷན་ཚོགས་ཐོག་རྒྱ་ནག་གི་སྲིད་བློན་གཙོས་པའི་ཨ་ཧྥེ་རི་ཀ་ཡུལ་གྲུ་བཅུ་གྲངས་ཙམ་གྱི་དབུ་ཁྲིད་དང་ཁྱོན་རྒྱལ་ཁབ་བཞི་བཅུ་ཙམ་གྱི་འགོ་ཁྲིད་མཉམ་ཞུགས་གནང་ནས་རྒྱལ་ཁབ་ཁག་ལ་ཕན་པའི་ཐུན་མོང་གི་གནམ་གཤིས་འགྱུར་ལྡོག་ཐད་གྲོས་བསྡུར་བྱས་ཡོད་པ་རེད། ཕྱི་ལོ་ཉིས་སྟོང་བཅོ་ལྔ་ལོར་ཕྱི་ཟླ་བཅུ་གཉིས་པའི་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་གནམ་གཤིས་འགྱུར་འགྲོས་ཀྱི་ལྷན་ཚོགས Cop ཉི་ཤུ་རྩ་གཅིག་ཞེས་པ་དེ་ཕ་རིས་ནང་བསྐོང་ཚོགས་བྱས་ཡོད་པ་དང་སྐབས་དེར་ཕ་རིས་གྲོས་བསྡུར་བྱས་པའི་གནམ་གཤིས་འགྱུར་འགྲོས་ལ་གདོང་ལེན་ཇི་ལྟར་བྱེད་རྒྱུའི་རྒྱལ་སྤྱིའི་ཆིངས་ཡིག་དེར་རྒྱལ་ཁབ་དང་ཚོགས་སྡེ་ཁག་བརྒྱ་དང་དགུ་བཅུ་གོ་དྲུག་ཡིས་མོས་མཐུན་གྱིས་གཏན་འབེབས་བྱས་འདུག་ལོ་གཅིག་རྗེས་གྲོས་མཐུན་གྱི་དོན་ཚན་ཁག་ཁྲིམས་ཐོག་ནས་ངེས་པར་ལག་བསྟར་བྱེད་དགོས་པ་ཆགས་འདུག་གཙོ་བོ་ཨ་རི་གཙོས་པའི་འབྱོར་ལྡན་རྒྱལ་ཁབ་ཚོས་དཔལ་འབྱོར་གྱི་རོགས་རམ་བརྒྱུད་ནས་གཙོ་བོ་འཛམ་གླིང་གི་ཚ་དྲོད་འཕེལ་རྒྱས་ཇེ་ཉུང་དུ་གཏང་རྒྱུ་ཆེད་དུ་དམིགས་པ་ཞིག་རེད་འདུག། འཛམ་གླིང་དངུལ་ཁང་ཆེན་མོའི་གཙོ་འཛིན་གྱིས། ཏོག་དབྱིབས་རིམས་ནད་ཀྱིས་རྒྱལ་ཁབ་སྐྱོ་བོ་མང་པོ་ཞིག་ལ་བུ་ལོན་གྱི་དཀའ་ངལ་གནས་སུ་ལྷུང་བཅུག་ཡོད་པ་དང། ཨ་ཧྥེ་རི་ཀ་ཡི་ནང་བུ་ལོན་གྱི་དཀའ་ངལ་ཁར། གནམ་གཤིས་འགྱུར་ལྡོག་ལ་ཡང་དཀའ་ངལ་ཞིག་འཕྲད་བཞིན་ཡོད་པ་རེད། ནུབ་ཕྱོགས་ཡར་ཐོན་རྒྱལ་ཁབ་ཁག་གི་དཔོན་རིགས་ཚོས་རྒྱ་ནག་ལ་སྐྱོན་འཛུགས་བྱས་ནས་རྒྱ་ནག་གིས་ཨ་ཧྥེ་རི་ཀ་རྒྱལ་ཁབ་ཁག་བུ་ལོན་ནང་དུ་འཐིམས་པ་བཟོས་པ་རེད་ཅེས་བརྗོད་འདུག་ཀྱང། རྒྱ་ནག་གིས་ངོས་ལེན་བྱེད་ཀྱི་མེད་པ་རེད། རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་གིས་གཟའ་པ་སངས་ཉིན་ཨ་རི་དང་ཨ་རིའི་ནང་ལ་ཡོད་པའི་རྒྱ་གར་གྱི་ཚོང་པའི་དབུ་ཁྲིད་ཁག་དང་མཇལ་འཕྲད་གནང་ཡོད་འདུག་གཟའ་པ་སངས་ཉིན་མོ་དེ་བཞིན་སྲིད་བློན་མོ་དྷི་ཡིས་ཨ་རིའི་ནང་གི་རྒྱལ་དོན་འཚམས་གཟིགས་ཀྱི་ཉིན་མཐའ་མ་དེ་ཡིན་པ་དང་སྲིད་བློན་མཆོག་ཨ་རིའི་ནང་ལ་འཚམས་གཟིགས་རིང་ཨ་རིའི་དཔོན་རིགས་རྣམས་དང་མཇལ་མོལ་གྱིས་ཡུལ་གྲུ་གཉིས་དབར་མཁའ་དབྱིངས་མྱུལ་ཞིབ་དང་མིས་བཟོས་སྲུང་སྐར། Quantum ཚན་རིག་སོགས་ཀྱི་ཐད་ལ་མཉམ་ལས་རྒྱ་སྐྱེད་གཏོང་རྒྱུའི་གྲོས་མཐུན་བྱུང་ཡོད་པ་རེད། གཟའ་ཕུར་བུའི་ཉིན་ཨ་རིའི་སྲིད་འཛིན་ཇོ་བྷའི་ཏན་མཆོག་གིས་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་ཨ་རིའི་སྲིད་འཛིན་ཕོ་བྲང་ནང་གདན་ཞུས་ཀྱིས་ཕེབས་བསུ་གཟབ་རྒྱས་ཞུས་ཡོད་པ་དང། དཔོན་རིགས་རྣམ་གཉིས་དབར་ལ་དུས་ཡུན་ཆུ་ཚོད་གཉིས་ལྷག་རིང་གི་བཀའ་མོལ་གནང་བའི་རྗེས། ཡུལ་གྲུ་གཉིས་དབར་གྱི་དཔལ་འབྱོར་འབྲེལ་ལམ་འཕེལ་རྒྱས་ཤུགས་ཆེ་འགྲོ་བཞིན་པ་དང།
འདས་པའི་ལོ་ངོ་བཅུའི་ནང་ཡུལ་གཉིས་དབར་གྱི་ཚོང་འབྲེལ་ལྡབ་གཅིག་ལྷག་འཕར་སྣོན་བྱུང་ཡོད་པའི་སྐོར་ཕྱིར་བསྒྲགས་གནང་ཡོད་པ་རེད། རྒྱ་གར་གྱི་སྲིད་བློན་མོ་དྷི་ཡིས་ཨ་རིའི་སྲིད་འཛིན་ཕོ་བྲང་དུ་སྲིད་འཛིན་སྦཱེ་ཏན་མཆོག་དང་མཇལ་མོལ་གནང་བའི་སྐབས་ཡུལ་གྲུ་གཉིས་དབར་ནི་འཐབ་ཇུས་ཀྱི་མཛའ་གྲོགས་འབྲེལ་ལམ་ཡིན་པ་གསལ་སྟོན་གནང་ཡོད་པ་དང། ཨ་རིའི་ཕྱོགས་ནས་ཀྱང་རྒྱ་གར་དེ་བཞིན་རྒྱ་ནག་གི་འཐབ་ཇུས་ལ་ལྗིད་མཉམ་སྟངས་འཛིན་གྱི་ནུས་པ་འདོན་ཐུབ་པའི་ཐུགས་རེ་གནང་གི་ཡོད་པ་རེད། ཡིན་ནའི་གནད་དོན་དབྱེ་ཞིབ་པ་ཁག་ཅིག་གིས་རྒྱ་གར་གྱིས་ཐའེ་ཝན་གྱི་གནད་དོན་དང་དེ་མིན་གྱི་གནད་དོན་ཁག་གི་ཐོག་རྒྱ་ནག་ལ་ཁ་གཏད་བྱེད་མིན་ཐད་ཐེ་ཚོམ་གྱི་རྣམ་འགྱུར་འཛིན་གྱི་ཡོད་ཅིང། ལྷག་པར་དུ་རྒྱ་གར་དང་ར་ཤི་ཡའི་དབར་གྱི་འབྲེལ་ལམ་ཟབ་པོ་ཞིག་ཡོད་པར་བརྟེན་ནས་རྒྱ་གར་གྱིས་ཨ་རིའི་འདོད་མོས་བཞིན་འབྲེལ་ལམ་བྱ་རྒྱུར་ཡང་ཐེ་ཚོམ་བྱ་དགོས་པ་ཞིག་ཡིན་པའི་བསམ་ཚུལ་བརྗོད་ཡོད་པ་རེད། གཟའ་ཕུར་བུའི་ཉིན་དེར་རྒྱ་གར་གྱི་སྲིད་བློན་མཆོག་གིས་ཨ་རིའི་གྲོས་ཚོགས་སུ་གསུང་བཤད་གནང་ཡོད་པ་དང། སྐབས་དེར་ད་ལྟའི་དུས་དེ་དམག་འཐབ་ཀྱི་དུས་སྐབས་མིན་པར་བརྟེན་གྲོས་མོལ་དང་ཕྱི་འབྲེལ་གྱི་འབྲེལ་ལམ་ཐོག་ནས་གདོང་ཐུག་གི་དཀའ་ངལ་སེལ་དགོས་པའི་འབོད་སྐུལ་གནང་ཡོད་འདུག། གཟའ་པ་སངས་ཀྱི་ཉིན་རྒྱབ་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་གིས་ཨ་རིའི་དངོས་ཟོག་དབོར་འདྲེན་ཚོང་གཉེར་ཁང FedEx དང Master Card སོགས་ཚོང་གཉེར་ཁང་ཆེ་ཁག་གི་འགན་འཛིན་དང། དེ་བཞིན Tech Mahindra དང Mastek སོགས་རྒྱ་གར་གྱི་ཚོང་གཉེར་ཁང་ཆེ་ཁག་གི་ཨ་རིའི་ནང་གི་སྐུ་ཚབ་ལས་ཁང་གི་འགན་འཛིན་སོགས་ཁྱོན་ཚོང་དོན་སྐུ་ཚབ་དང་དཔོན་རིགས་གཅིག་སྟོང་ཉིས་བརྒྱ་ལྷག་མཉམ་ཞུགས་ཀྱི་ལྷན་ཚོགས་ཐོག་ལ་གཏམ་བཤད་གནང་ཡོད་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་གི་ཡོད། རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་དགའ་ལྡན་དགོན་དུ་རིས་མེད་ཆོས་སྡེ་ཁག་གི་བགྲོ་གླེང་ཚོགས་ཆེན་ཐེངས་དྲུག་པ་སྐོང་ཚོགས་གནང་བཞིན་ཡོད་པ་རེད། རིས་མེད་མཁས་པའི་བགྲོ་གླེང་འདི་ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་གཅིག་ནས་ཉི་ཤུ་བཞི་བར་ཉིན་བཞིའི་རིང་འཚོགས་བཞིན་ཡོད་པ་དང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་རིམ་པ་ཕེབས་དོན་ལྟར། འདི་ལྟ་བུའི་བགྲོ་གླེང་གི་དམིགས་ཡུལ་ནི། ཆོས་བརྒྱུད་སོ་སོའི་བར་ཁ་ཞེ་གཉིས་མེད་ཀྱི་མཐུན་སྒྲིལ་དམ་ཚིག་གོང་སྤེལ་དང། ཆོས་བརྒྱུད་སོ་སོའི་བར་གྱི་བཞེད་པ་མི་འདྲ་བ་རྒྱུས་ལོན་འབྱུང་ཐབས་ཆེད་ཡིན་ལ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནང་པའི་ཆོས་བརྒྱུད་ཁག་དང་གཡུང་དྲུང་བོན་དང་བཅས་པའི་སློབ་གཉེར་བ་དང་མཁས་པའི་བར་བགྲོ་གླེང་དགོས་རྒྱུ་གལ་འགངས་ཆེ་བའི་སྐོར་བཀའ་སློབ་མང་པོ་ཕེབས་མྱོང་ཡོད་པ་རེད། འདི་ལོའི་བགྲོ་གླེང་གི་བརྗོད་གཞི་ནི་ནང་པའི་གཞུང་གི་དབུ་མ་འཇུག་པ་དང་བོན་པོའི་གཞུང་གི་དབུ་མ་བདེན་གཉིས་སྐོར་ཡིན་འདུག་གཞུང་ཆེན་རིས་མེད་བགྲོ་གླེང་ཐེངས་དྲུག་པའི་ཐོག་རིས་སུ་མ་ཆད་པའི་དགོན་སྡེ་ཁག་བཞི་བཅུ་ཞེ་གཅིག་ནས་དགེ་འདུན་པ་དང་བཙུན་མ་བཅས་གྲངས་བདུན་ཅུ་དོན་བཞི་ཕེབས་ཡོད་པ་དང་དགའ་ལྡན་ཤར་བྱང་གཉིས་ནས་དགེ་འདུན་པ་གྲངས་ལྔ་བརྒྱ་ཙམ་ཕེབས་ཡོད།

དེ་ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་གནས་ཚུལ་སྤེལ་བ་ལྟར་ན། ཁེ་ན་ཌའི་གྲོས་ཚོགས་ཀྱི་ཕྱི་འབྲེལ་དང་རྒྱལ་སྤྱིའི་འཕེལ་རྒྱས་ཚན་པའི་འོག་གི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་གི་འཐུས་མིས་སྙན་ཐོ་ཞིག་འདོན་སྤེལ་བྱས་ཡོད་པའི་ནང། བོད་ནང་གི་སློབ་མ་ཚོར་བཙན་དབང་གིས་གཏན་འཇགས་སློབ་གྲྭའི་ནང་སློབ་གཉེར་བྱ་བཅུག་ནས་ལོ་ན་ཆུང་བའི་སློབ་མ་དེ་ཚོ་རང་ཉིད་ཀྱི་ཁྱིམ་ཚང་དང་ཁ་བྲལ་བ་དང། དམིགས་བསལ་སྲིད་ཇུས་དེའི་འོག་བོད་ཀྱི་སྐད་ཡིག་དང་རིག་གནས་མེད་པ་བཟོ་ཐབས་བྱེད་ཀྱི་ཡོད་པར་བརྟེན་སྲིད་ཇུས་དེ་འཛིན་མཁན་གྱི་རྒྱ་ནག་གི་དཔོན་རིགས་ཚོར་ཁེ་ན་ཌའི་གཞུང་གིས་དམིགས་བསལ་དཔལ་འབྱོར་ཉེས་ཆད་ཐབས་ལམ་ཞེས་པའི་ཁྲིམས་ལུགས་ནང་དོན་གཞིར་བཟུང་ཉེས་ཆད་འགེལ་དགོས་པའི་ཛ་དྲག་གི་འབོད་སྐུལ་གནང་ཡོད་འདུག་སྙན་ཐོ་དེའི་ནང་ད་དུང་བོད་ནང་གི་སློབ་མ་གཏན་འཇགས་སློབ་གྲྭའི་ནང་ལ་འཇུག་རྒྱུའི་གནད་དོན་དང་དེ་བཞིན་གྲངས་ཉུང་མི་རིགས་ཀྱི་ཐོབ་ཐང་ལ་བརྩི་མེད་ཀྱི་གནད་དོན་ཁག་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་དང་དེ་མིན་གྱི་རྒྱལ་སྤྱིའི་སྡིངས་ཆའི་སྟེང་བཏོན་ནས་གྲོས་མོལ་བྱ་རྒྱུར་ཁེ་ན་ཌ་གཞུང་གིས་ཡོངས་བསྒྲགས་ཀྱིས་རྒྱབ་སྐྱོར་གནང་དགོས་པ་སོགས་ཀྱི་དགོས་འདུན་བཏོན་ཡོད་ཅིང། སྙན་ཐོ་དེའི་ནང་བོད་ནང་གཉེར་བཞིན་པའི་གཏན་འཇགས་སློབ་གྲྭ་ཁག་ནང་སློབ་མ་ས་ཡ་གཅིག་མ་ཟིན་ཙམ་ཡོད་པ་རྣམས་རང་ཉིད་ཀྱི་ཁྱིམ་ཚང་དང་འབྲེལ་བ་ཆད་པ་མ་ཟད་བོད་པའི་སློབ་མ་དེ་ཚོར་གཏན་འཇགས་སློབ་གྲྭའི་ནང་བཙན་དབང་གིས་རྒྱའི་སྐད་ཡིག་གི་སློབ་གསོ་སྤྲོད་ཀྱི་ཡོད་སྟབས་བོད་པའི་སློབ་མ་དེ་ཚོར་བོད་ཀྱི་སྲོལ་རྒྱུན་དང་རིག་གནས་ལོ་རྒྱུས་སློབ་གསོ་ལེན་རྒྱུའི་གོ་སྐབས་མེད་པ་བཟོ་གི་ཡོད་པའི་སྐོར་སོགས་བཀོད་ཡོད་འདུག། རྒྱ་གར་དང་ཨ་རི་གཉིས་ཀྱི་ཕྱི་འབྲེལ་འབྲེལ་ལམ་དམ་ཟབ་ཏུ་ཕྱིན་པ་དེས་རྒྱ་གར་གྱི་ངོས་ནས་རྒྱ་ནག་ལ་གདོང་ལེན་བྱ་རྒྱུའི་ནུས་པ་ཆེ་རུ་འགྲོ་མུས་ཡིན་པ་འབྲེལ་ཡོད་ཉམས་ཞིབ་པས་འགྲེལ་བརྗོད་གནང་བའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་གཉིས་ཉིན་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་རྒྱ་གར་གྱི་སྲིད་བློན་ན་རེན་དར་མོ་དཱི་མཆོག་དང་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་བྷའི་ཌེན་རྣམ་གཉིས་མཇལ་འཕྲད་གནང་སྟེ་རྒྱལ་ཁབ་གཉིས་ཀྱི་དབར་ཕྱི་འབྲེལ་གྱི་ལོ་རྒྱུས་གསར་པ་ཞིག་འགོ་འཛུགས་གནང་ཡོད་པ་མ་ཟད།

སྤོབས་པ་སྐྱེ་འོས་པའི་རྒྱལ་ཁབ་གཉིས་ནི་རང་དབང་ལ་དགའ་ཞིང་རྒྱལ་ཁབ་གཉིས་ཀྱི་རྩ་ཁྲིམས་ཀྱི་སྔོན་བརྗོད་ནང་སྤྱི་མཚུངས་ཀྱིས་ང་ཚོ་མི་མང We the People ཞེས་པ་ནས་འགོ་འཛུགས་བྱེད་ཀྱི་ཡོད་ཅེས་རང་བཙན་དང་འདྲ་མཉམ་སོགས་དང་འབྲེལ་བའི་གཏམ་བཤད་གནང་འདུག་ཡང་འདི་ཚེས་ཉི་ཤུ་རྩ་གཉིས་ཉིན་སྲིད་འཛིན་ཇོ་བྷའི་ཏིན་དང་སྲིད་བློན་མོ་དྷི་རྣམ་གཉིས་བར་དུས་རབས་ཀྱི་དམག་དོན་དང་མཐུན་པའི་ཡར་ཐོན་ཅན་གྱི་རྡུལ་ཕྲན་མཚོན་ཆ MQ9 ཞེས་པ་དེ་ཉོ་ཚོང་དང་འབྲེལ་བའི་གསལ་བསྒྲགས་སྤེལ་འདུག་ཅིང་དང་ཐོག་རྒྱ་གར་ངོས་ནས་རྡུལ་ཕྲན་མཚོན་ཆ་དེ་གྲངས་སུམ་ཅུ་སོ་གཅིག་ཉོས་གཏན་འཁེལ་འདུག་པ་དེ་ཡི་རིན་གོང་ནི་ཨ་སྒོར་ཐེར་འབུམ་གསུམ་ཙམ་གནས་ཀྱི་ཡོད་འདུག་རྡུལ་ཕྲན་མཚོན་ཆ་འདིར་བར་སྣང་ནས་ལྟ་ཞིབ་མཚོན་ཆ་དེ་བཞིན་མི་མེད་ཁང་མ་གནམ་གྲུ་ཡི་ཁྱད་ཆོས་ལྡན་ཡོད་པ་མ་ཟད་མྱུར་ཚད་ཧ་ཅང་གི་མགྱོགས་པོ་ཡོད་འདུག། ཨ་རིའི་ཕོ་བྲང་དཀར་པོ་ཡིས་ད་རེས་རྒྱ་གར་གྱིས་ཉོས་པའི MQ9 རྡུལ་ཕྲན་མཚོན་ཆ་དེ་ནི་རྒྱ་གར་གྱི་རྒྱལ་སྲུང་ལ་ཕན་ཐོགས་ཡོད་པ་དང་ལྟ་ཞིབ་ཀྱི་ནུས་པའི་ཐོག་ནས་བཤད་ན་རྒྱ་གར་གྱི་མཐའ་མཚམས་ས་ཁུལ་དུ་བར་སྣང་ནས་ལྟ་ཞིབ་བྱེད་རྒྱུའི་ཐད་ཞབས་འདེགས་སྒྲུབ་ཐུབ་ཅེས་བརྗོད་འདུག། ཡང་འདི་ཚེས་ཉི་ཤུ་རྩ་གཉིས་ཉིན་སྲིད་བློན་མོ་དྷི་མཆོག་ཨ་མི་རི་ཀའི་གྲོས་ཚོགས་ནང་གྲོས་ཚོགས་འཐུས་མི་ཚོས་དགའ་བསུའི་སྣེ་ལེན་ཞུས་འདུག་ཅིང་སྐབས་དེར་སྲིད་བློན་མཆོག་གིས། The potential of our synergies is limitless. ང་ཚོའི་དབར་གྱི་མཐུན་སྒྲིལ་ནི་འཛད་མཐའ་མེད་ལ། ང་ཚོའི་ནུས་པ་ལ་དེ་བས་བཅད་མཚམས་མེད། ང་ཚོའི་དབར་གྱི་ལོ་རྒྱུས་རང་བཞིན་གྱི་ཉིན་ཐོ་གསར་པ་དེ་ཡིས་རྒྱལ་ཁབ་གཉིས་ཀྱི་མདུན་ལམ་ཙམ་མ་ཟད་འཛམ་གླིང་སྤྱི་ཡོངས་ལ་བཟང་ཕྱོགས་ཀྱི་འགྱུར་བ་ཞིག་འགྲོ་ངེས་ཡིན་ཞེས་གསུངས་འདུག། རྒྱ་གར་གྱི་སྲིད་བློན་རིམ་པའི་ཁྲོད་སྲིད་བློན་མོ་དྷི་མཆོག་ཨ་མི་རི་ཀའི་གྲོས་ཚོགས་ནང་ཐེངས་གཉིས་གདན་འདྲེན་ཞུས་པ་འདི་ནི་ལོ་རྒྱུས་ནང་ཐེངས་དང་པོ་ཡིན་པ་དང་དེ་སྔོན་ཉིས་སྟོང་བཅུ་དྲུག་ལོར་ཁོང་ཐོག་མར་གདན་འདྲེན་ཞུས་འདུག། ཡང་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི Observer Research Foundation ཉམས་ཞིབ་ལྟེ་གནས་ཁང་གི་ཉམས་ཞིབ་པ Vivek Mishra ལགས་ཀྱིས། I mean the United States uh, and India partnership རྒྱ་གར་དང་ཨ་མི་རི་ཀ་གཉིས་ཀྱི་འབྲེལ་ལམ་ཇེ་བཟང་དུ་འགྲོ་བ་དེས་རྒྱ་ནག་ལ་བློ་འཚབ་དང་རྒྱལ་དོན་འཐབ་ཇུས་ཐད་བསྐྱར་ཞིབ་བྱས་པའི་གནས་ཚུལ་ཞིག་ཆགས་ཡོད་པ་མ་ཟད། རྒྱ་གར་གྱིས་ཨ་རིའི་མཉམ་དུ་འབྲེལ་ལམ་བཟང་དུ་བཏང་བ་དེས་རྒྱ་གར་གྱི་དཔལ་འབྱོར་དང་དམག་གི་ནུས་སྟོབས་ཆེ་རུ་འགྲོ་ངེས་ཡིན། རྒྱ་གར་དང་ཨ་རི་གཉིས་ཀྱི་ཕྱི་འབྲེལ་དམ་ཟབ་ཏུ་ཕྱིན་པ་དེས་རྒྱ་གར་ངོས་ནས་རྒྱ་ནག་ལ་གདོང་ལེན་བྱ་རྒྱུའི་ནུས་པ་ཆེ་རུ་འགྲོ་མུས་ཡིན། ལྷག་དོན་དུ་ཨ་མི་རི་ཀས་རྒྱ་གར་ཞི་བདེ་རྒྱ་མཚོའི་མངའ་ཁུལ་ནང་རྒྱ་ནག་གི་ཤུགས་རྐྱེན་ལ་ཁ་གཏད་གཅོག་རྒྱུར་ལས་སླ་རུ་ཕྱིན་ཡོད་ཅེས་དང་ཕྱོགས་གཞན་ཞིག་ནི་ཞི་ཅིན་ཕིང་གིས་སྣེ་ཁྲིད་པའི་རྒྱ་ནག་གི་ངོས་ནས་འཕགས་བོད་ས་མཚམས་སུ་དམག་དོན་ལས་འགུལ་སྤེལ་ཤུགས་ཆེ་རུ་འགྲོ་ངེས་ཡིན་ཞེས་འགྲེལ་བརྗོད་གནང་བྱུང། ཡང་དེ་སྔོན་བྷི་བྷི་སིའི་གསར་ཁང་ནང་ཕྱག་ལས་གནང་མྱོང་མཁན་རྒྱ་ནག་གི་ཐོག་གནད་དོན་དབྱེ་ཞིབ་པ་རྒྱ་གར་གྱི་གསར་འགོད་པ་སྐུ་ཞབས་ཨ་དིལ་བྷྲ་ལགས་ཀྱིས་ཐེངས་འདིར་སྟོབས་ཆེན་རྒྱལ་ཁབ་གཉིས་ཀྱི་ཆེས་མཐོའི་དབུ་ཁྲིད་རྣམ་གཉིས་ཀྱི་མཇལ་འཕྲད་འདི་ཡིས་རྒྱ་ནག་ལ་སྔར་དང་མི་འདྲ་བའི་བློ་འཚབ་བྱེད་ཡུལ་ཞིག་ཏུ་གྱུར་ཡོད་པའི་སྐོར་ཁོང་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཡིག་ཐོག་ནས་འགྲེལ་བརྗོད་གནང་བའི་ནང། རྒྱ་གར་གྱིས་ཨ་རིའི་ལྷན་དུ་འབྲེལ་བ་ཟབ་ཏུ་བཏང་བ་དེས་རྒྱ་ནག་གིས་རྒྱ་གར་གྱི་བར་གནས་རང་བཞིན་གྱི་ཕྱི་འབྲེལ་དེ་བཞིན་རྒྱུན་འཁྱོངས་བྱེད་མ་ཐུབ་པ་ད་རེས་གསལ་སྟོན་བྱས་ཡོད། རྒྱུ་མཚན་ནི་རྒྱ་གར་གྱིས་ཨེ་ཤེ་ཡའི་ཁུལ་དུ་རང་ཉིད་ཀྱི་ཕྱི་འབྲེལ་དང་སྟོབས་ཤུགས་དེ་བཞིན་དོ་མཉམ་བྱས་ནས་ཕྱོགས་ལྷུང་མེད་པར་བར་གནས་སུ་བསྡད་རྒྱུར་རྒྱ་ནག་གིས་རེ་བ་བྱས་ཡོད། འོན་ཀྱང་ད་ཆ་དེ་ལམ་ལྷོང་བྱུང་མེད་པར་བརྟེན་འབྱུང་འགྱུར་རྒྱ་དཀར་ནག་གཉིས་ཀྱི་ཕྱི་འབྲེལ་ཇེ་སྡུག་ཏུ་འགྲོ་ངེས་ཡིན་པ་མ་ཟད་རྒྱ་ནག་ངོས་ནས་རྒྱ་གར་ལ་མཐའ་མཚམས་ས་ཁུལ་དུ་དམག་གི་ཡ་ལན་སློག་སྲིད་པ་རེད་ཅེས་འགྲེལ་བརྗོད་གནང་བྱུང། གཞན་ཡང་ཁ་སྔོན་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་རེས་གཟའ་མིག་དམར་ཉིན་ཨ་མི་རི་ཀའི་མངའ་སྡེ་ཀལ་ཧྥོར་ནི་ཡ་ནང་མི་མང་འདུ་འཛོམས་ཤིག་གི་ཐོག་སྲིད་འཛིན་ཇོ་བྷེ་ཌན་གྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ནི་སྲིད་དབང་སྒེར་འཛིན་པ་ཞིག་ཡིན་པ་བརྗོད་ཡོད་པ་དང་སྐབས་དེ་དུས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་རྒྱ་ནག་ཏུ་རྒྱལ་དོན་འཚམས་གཟིགས་ཡོངས་སུ་གྲུབ་པའི་དུས་སྐབས་ཤིག་ཀྱང་ཡིན་པ་རེད། གཞི་རྩའི་ཆ་ནས་སྲིད་བློན་ན་རེན་དྲ་མོ་དི་མཆོག་གིས་ཨ་མི་རི་ཀའི་ནང་རྒྱལ་དོན་འཚམས་གཟིགས་དེ་བཞིན་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་ནས་ཉི་ཤུ་རྩ་བཞི་བར་ཡིན་པ་དང

བསྐྱར་དུ་སྙན་སྒྲོན་ཞུ་གནང་གི་རེད། ཁེ་ན་ཌའི་གྲོས་ཚོགས་འོག་མའི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྤྱི་དང་ལྷག་དོན་དུ་རྒྱ་ནག་གཞུང་གིས་བོད་ནང་གཏན་འཇགས་སློབ་གྲྭའི་ལམ་ལུགས་ལག་ལེན་བསྟར་ནས་བོད་ཀྱི་ཆོས་དང་རིག་གཞུང་བོད་ཀྱི་སྐད་ཡིག་དང་བོད་མི་རིགས་ཀྱི་ངོ་བོ་བཅས་པ་རྩ་མེད་བཟོ་ཐབས་བྱེད་བཞིན་པ་སོགས་བོད་ནང་གི་ཛ་དྲག་གི་གནས་སྟངས་ཐེར་འདོན་གནང་བའི་ཕྱི་ལོ། ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་འཁོར་སྙན་ཐོ་དེ་འདི་ཟླའི་ཚེས་བཅུ་དྲུག་ཉིན་འདོན་སྤེལ་གནང་འདུག་སྙན་ཐོ་འདིའི་སྐོར་ཁེ་ན་ཌའི་བོད་དོན་ལྷན་ཚོགས་སམ Canada Tibet Committee ཞེས་པའི་ལྷན་ཚོགས་ཀྱི་འགན་འཛིན་ཤེས་རབ་མཐར་ཕྱིན་ལགས་ལ་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ནས་ཞལ་པར་བརྒྱུད་གནས་འདྲི་ཞུས་པས། ཁོང་གིས་གསུངས་དོན། ད་ཁེ་ན་ཌ་གྲོས་ཚོགས་ཀྱི་ཨ་ནི་འགྲོ་མི་ཐོབ་ཐང་ཚོགས་ཆུང་ངོས་ནས་ད་བཏོན་བཞག་པའི་གི Report ནང་དུ་གལ་ཆེའི་དོན་ཚན་ཁྱོན་བསྡོམས་བཅོ་བརྒྱད་ཁག་ལ་ད་ཁེ་ན་ཌ་གཞུང་ལ་རྒྱབ་གཉེར་དང Recommendation གནང་བཞག་ད་འདི་ནང་ནས་འགའ་ཤས་ཞུ་བ་ཡིན་ན། གཅིག་དེ་ད་ལྟ་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གི་གནས་སྟངས་དང་ཁེ་ན་ཌ་གཞུང་ངོས་ནས་རྩད་གཅོད་དང་རྒྱབ་སྐྱོར་བྱེད་དགོས་པ་བྱས་ད་ནང་བཞིན་ཨ་ནི་ཁེ་ན་ཌ་གཞུང་ནང་དུ་ཕྱི་སྲིད་ལས་ཁུངས་ནང་དུ་ཨ་ནི་ཨ་རི་ནང་བཞིན་ཨ་ནི་བོད་དོན་གྱི་འབྲེལ་མཐུད་པ་བསྐོ་བཞག་གནང་དགོས་བྱས་ད་ནང་བཞིན་ཨ་ནི་ད་ལྟ་བོད་ནང་དུ་ད་ལྟ་གཏན་འཇགས་སློབ་གྲྭ་གི་གནས་སྟངས་དེའི་ནང་གི་ཨ་ནི་བོད།

དེ་ད་ནང་བཞིན་ཨ་ནི་ཅིག་འགྲོ་མིའི་ཐོབ་ཐང་དང་འབྲེལ་བའི་གནས་ཚུལ་ལ་ཁེ་ན་ཌ་ལ་སྐྱབས་བཅོལ་གྱི་རྒྱབ་སྐྱོར་དང་ཐོག Immigration དང་གོ་སྐབས་གནང་ཡ་གི་གཞུང་ངོས་ནས་གོ་སྐབས་གནང་ཡ་གི་རྒྱབ་གཉེར་བྱས། ཁེ་ན་ཌའི་གྲོས་ཚོགས་འོག་མའི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་གིས་ཁེ་ན་ཌའི་གྲོས་ཚོགས་སོགས་ནང་བོད་ནང་གི་གནས་སྟངས་རྒྱུས་མངའ་ཡོད་པ་དང་བོད་ནང་གི་གནས་སྟངས་སྐོར་ཞིབ་འཇུག་གནང་བའི་ཐོག་ནས། གསལ་པོ་མཁྱེན་རྟོགས་ཡོད་པའི་མི་སྣ་རྣམས་དེ་བཞིན་དུ་བོད་དོན་དོན་གཉེར་བ་རྣམས་ཀྱིས་བདེན་དོན་སྙན་སེང་ཞུས་པ་ཁག་ལ་གཞིགས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་འཁོར་སྙན་ཐོ་དེ་འདོན་སྤེལ་གནང་བ་ཞིག་ཡིན་འདུག་པས། དེའི་སྐོར་ལ་ཡང་ཁེ་ན་ཌའི་བོད་དོན་ལྷན་ཚོགས་ཀྱི་འགན་འཛིན་ཤེས་རབ་མཐར་ཕྱིན་ལགས་ཀྱིས་མུ་མཐུད་ནས་གསུངས་དོན། ད་ནང་བཞིན་སྟབས་བདེའི Report དེ་གཙོ་བོ་ནི་འདས་པའི་ཟླ་བ་གསུམ་བཞིའི་ནང་དུ་འགྲོ་མི་ཐོབ་ཐང་ཚོགས་ཆུང་དང་ད་ནང་བཞིན་གྱི་ཕྱི་སྲིད་ཚོགས་ཆུང Foreign Affairs Committee ངོས་ནས་ཉམས་ཞིབ་བྱས་བཞག་པའི་དབང་གྲུ་ཚོགས་འདུ་དང་ད་ནང་བཞིན་གྱི་ཉེ་ཆར Canada བོད་པའི་ཚོགས་པ་ངོས་ནས་དུས Lobby Day གོ་སྒྲིག་བྱས་བཞག་པ་དང་ད་ནང་བཞིན་ཚོགས་འདུ་འདྲ་མིན་སྣ་ཚོགས་ཀྱི་འབོད་སྐུལ་ཆེ་བ་ཞུ་གཏུག་བྱས་བཞག་ཡོད་ཀྱི། བརྗོད་བྱ་གལ་ཆེན་པོ་མང་པོ་ཅིག་འདུག་སྐོར་ང་ཚོ་བསྡུ་རུབ་བྱས་རྗེས་ཨ་ནི་དོན་ཚན་བཅོ་བརྒྱད་ནང་དུ་ཚང་མ་འདུག་བསྐོ་བཞག་བྱས་བཞག་ཞུས་ཡིན་ནོ།
ཐོག་མར་སྙན་ཐོ་འདིའི་ནང་ད་ལོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་འདི་ནི་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་གར་སོང་ཆ་མེད་དུ་གྱུར་ནས་ལོ་ངོ་ཉི་ཤུ་རྩ་བརྒྱད་འཁོར་བའི་དུས་དྲན་ཡིན་སྐོར་བཀོད་གནང་འདུག། ད་དུང་སྙན་ཐོ་དེའི་ནང་དུས་ད་ལྟའི་ཆར་ཡང་བོད་ནང་གི་བོད་ཕྲུག་མང་པོ་རང་གི་ཕ་མ་སྤུན་མཆེད་དང་ཁྱིམ་ཚང་ཁག་ནས་ཁ་བྲལ་བཏང་སྟེ་རྒྱ་ནག་གཞུང་གིས་བཙུགས་པའི་གཏན་འཇགས་སློབ་གྲྭ་ཁག་ནང་གཏོང་བཞིན་པ་དང་དེང་སྐབས་བོད་པའི་སློབ་ཕྲུག་འབུམ་བརྒྱད་ཙམ་རྒྱ་མིའི་གཏན་འཇགས་སློབ་གྲྭ་ཁག་ནང་སློབ་འཇུག་བྱས་ཡོད་པ་དང་དེ་ནི་གཙོ་བོ་བོད་ཕྲུག་དེ་དག་རྒྱ་ཧན་མི་རིགས་དང་དབྱེར་མེད་བཟོ་རྒྱུའི་སྲིད་ཇུས་ཀྱི་ཆ་ཤས་ཤིག་ཡིན་ལུགས་གསུངས་འདུག་ཡང་རྒྱ་ནག་གིས་བོད་ནང་དྲག་པོའི་བཙན་འཛུལ་བྱས་པའི་རྐྱེན་གྱིས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོར་བོད་རང་བཙན་གཙང་མའི་རྒྱལ་ཁབ་ཀྱི་གནས་བབ་ཡོད་པ་དེ་བོར་བརླག་ཕྱིན་མིན་ལ་མ་ལྟོས་པར་བོད་མི་རྣམས་ཀྱིས་ད་བར་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་བཅས་པ་མི་ཉམས་རྒྱུན་འཛིན་གནང་ཡོད། ཡིན་ནའི་རྒྱ་ནག་གཞུང་གིས་བོད་དང་བོད་མི་རྣམས་རྒྱ་ནག་ཅན་དུ་བསྒྱུར་རྒྱུའི་སྲིད་བྱུས་སོགས་ལག་ལེན་བསྟར་བཞིན་པ་ཁག་ལ་རྒྱལ་སྤྱིའི་སྤྱི་ཚོགས་སེམས་འཚབ་ཇེ་ཆེར་འགྲོ་བཞིན་ཡོད་སྐོར་གསུངས་པ་དང་སྦྲགས། ཁེ་ན་ཌའི་གཞུང་གི་ངོས་ནས་མང་གཙོའི་གཞུང་འཛིན་གཞན་ཁག་གི་མཉམ་དུ་རྒྱ་ནག་གཞུང་ནས་བོད་ནང་ལག་ལེན་བསྟར་བཞིན་པའི་གནད་དོན་ཁག་གི་ཐོག་བཞེངས་ཕྱོགས་བརྟན་པོ་འཛིན་དགོས་སྐོར་གསུངས་པ་མ་ཟད་རྒྱ་ནག་གཞུང་གིས་བོད་ནང་གཏན་འཇགས་སློབ་གྲྭའི་ལམ་ལུགས་ནང་གཞི་རིམ་འོག་མའི་སློབ་ཕྲུག་གཙོས་པའི་སློབ་ཕྲུག་རྣམས་ཕ་མ་དང་བཙན་ཤེད་ཀྱིས་ཁ་བྲལ་བཏང་སྟེ་སློབ་འཇུག་བྱེད་བཞིན་པ་དང་བོད་ཀྱི་ས་ཁུལ་ཁག་ནང་གི་སྒེར་གྱི་སློབ་གྲྭ་ཁག་སྒོ་བརྒྱབ་བཅུག་ནས། བོད་པའི་ལོ་ཆུང་བྱིས་པ་རྣམས་རྒྱ་ནག་གཞུང་གིས་ཆེད་འཛུགས་བྱས་པའི་གཏན་འཇགས་སློབ་གྲྭར་བཏང་སྟེ། བོད་ཕྲུག་དེ་དག་བོད་ཀྱི་ཆོས་དང་རིག་གཞུང་བོད་ཀྱི་སྐད་ཡིག་བོད་མི་རིགས་ཀྱི་ངོ་བོ་དང་འབྲེལ་ཐག་བཅད་ནས་ཁོང་རྣམས་རྒྱ་རིགས་ཅན་དུ་བསྒྱུར་རྒྱུའི་ཐབས་ཤེས་བྱེད་ཀྱི་ཡོད་པ་ཐེར་འདོན་གནང་འདུག། ཡང་གོང་ཞུས་ལོ་འཁོར་སྙན་ཐོ་འདི་སྤེལ་བ་བརྒྱུད་ནས་ཁེ་ན་ཌའི་གཞུང་ངོས་ནས་བོད་ནང་གི་ཛ་དྲག་གི་གནས་སྟངས་ཐོག་ངེས་པར་དུ་གནང་དགོས་པའི་དགོས་འདུན་དོན་ཚན་བཅོ་བརྒྱད་བཏོན་འདུག་པས། བོད་མིས་འཛིན་པའི་གཉིས་ཕན་དབུ་མའི་ལམ་གྱི་སྲིད་བྱུས་ཐོག་ནས་བོད་རྒྱ་གཉིས་དབར་འབྲེལ་མོལ་བསྐྱར་གསོ་ཡོང་རྒྱུར་རྒྱབ་སྐྱོར་གནང་དགོས་པ་དང། བོད་དོན་དམིགས་བསལ་འབྲེལ་མཐུད་པ་ཞིག་བསྐོ་གཞག་གནང་དགོས་པ། ཁེ་ན་ཌའི་མཉམ་འབྲེལ་རྒྱལ་ཚོགས་ཀྱི་སྐུ་ཚབ་སོགས་བརྒྱུད་ནས་བོད་ནང་རྒྱལ་སྤྱིའི་བྱིས་པའི་ཐོབ་ཐང་གི་ཁྲིམས་གཞི་ཁག་རྒྱ་ནག་གཞུང་གིས་རྩིས་མེད་རྡོག་རོལ་གཏོང་བཞིན་པའི་གནད་དོན་ཁག་ཐེར་འདོན་གནང་དགོས་པ། ཡང་བོད་ནང་གཏན་འཇགས་སློབ་གྲྭའི་ལས་གཞི་ལག་ལེན་བསྟར་མཁན་བོད་རང་སྐྱོང་ལྗོངས་ཀྱི་དམར་ཤོག་ཚོགས་པའི་དྲུང་ཆེ་གཙོས་པའི་རྒྱ་མིའི་དཔོན་རིགས་ཚོར་དཔལ་འབྱོར་ཉེས་ཆད་འགེལ་དགོས་པ་སོགས་ཀྱི་དགོས་འདུན་ཡང་བཏོན་གནང་འདུག། ད་དུང་ཁེ་ན་ཌའི་གྲོས་ཚོགས་འོག་མའི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་གིས་འདོན་སྤེལ་གནང་བའི་ལོ་འཁོར་སྙན་ཐོས་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་ཀྱི་ལས་གཞི་དང་འབྲེལ་ཡོད་ཚོགས་པ་སྒྲིག་འཛུགས་ཁག་ལ་རྒྱབ་སྐྱོར་གནང་དགོས་པ་དང། བོད་ནང་གི་དངོས་ཡོད་བདེན་པའི་གནས་སྟངས་རྒྱུས་ལོན་ཆེད་རྟོག་ཞིབ་ལས་གཞི་ཁག་ལ་རྒྱབ་སྐྱོར་གནང་དགོས་པ། བོད་མིའི་ཐོབ་ཐང་སྲུང་སྐྱོབ་གནང་མཁན་ཚོར་རྒྱབ་སྐྱོར་གནང་དགོས་པ། དེ་བཞིན་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་ཉིན་གཞུང་འབྲེལ་གྱི་བསྒྲགས་གཏམ་སྤེལ་ནས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གི་གནས་སྟངས་མངོན་གསལ་སྟོན་དགོས་སྐོར་རྒྱ་ནག་གཞུང་ལ་གནོན་ཤུགས་སྤྲོད་དགོས་པ་སོགས་ཀྱི་དགོས་འདུན་ཡང་བཏོན་གནང་འདུག། ཡང་ཁེ་ན་ཌའི་གྲོས་ཚོགས་འོག་མའི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་གིས་ཁེ་ན་ཌའི་གཞུང་ནས་བོད་དོན་ཐོག་ངེས་པར་དུ་གནང་དགོས་པའི་དགོས་འདུན་བཏོན་གནང་བ་ཁག་ཁེ་ན་ཌའི་གཞུང་གིས་ཕྱག་ལེན་གནང་བའི་ཐུགས་རེ་ག་ཚོད་ཡོད་མེད་སྐོར་ཤེས་རབ་མཐར་ཕྱིན་ལགས་ལ་གནད་འདྲི་ཞུས་པས་ཁོང་གིས་གསུངས་དོན།
ལགས་སོ་ལགས། ང་ཚོ་ད་ལྟ་འདི་པ་ལ་འབྲེལ་བ་ཡོད་པའི་ཚོགས་པ་ཁག་ཚང་མ། ད་ལྟ་ཁེ་ན་ཌ་བོད་དོན་ལྷན་ཚོགས་གཙོས་པའི་ཚོགས་པ་ཁག་ཚང་མ་ཁེ་ན་ཌ་གཞུང་ངོས་ནས་འདི་རྒྱབ་གཉེར་འདི་ལ་ངོས་ལེན་ཡག་པོ་གནང་གི་རེད་སེམས་སུ་ང་ཚོར་རེ་བ་ཤུགས་ཆེན་པོ་ཡོད། སྤྱིར་བཏང Report འདི་པོ་ལ་ཉམས་ཞིབ་བྱེད་མཁན་གྱི་གྲོས་ཚོགས་འཐུས་མི་ཁག་མང་པོ་ཞིག་དམིགས་བསལ་གྱི་གོ་སྒྲིག་བྱེད་མཁན་སོགས་ནི་གཞུང་སྲིད་འཛིན་པའི་ཚོགས་པ་གི་གྲོས་ཚོགས་འཐུས་མི་ཆགས་འདི་པོ་རེད་དེ་འདྲ་སོང་ཙང་འདི་པོ་ལ་ད Recommendation ཁག་མང་པོ་ཅིག་ལ་གཞུང་ངོས་ནས་དམིགས་བསལ་གྱི་དོ་སྣང་གནང་བྱས་རྒྱབ་སྐྱོར་གནང་གི་རེད་དྲན་གྱི་འདུག། ཀུན་གཟིགས་པཎ་ཆེན་རིན་པོ་ཆེ་གི་གནས་སྟངས་ལ་ཡིན་པ་ན་རེད་དེ་ནང་བཞིན་གྱི་བོད་ཀྱི་གནས་སྟངས་ལ་ད་མཁས་དབང་ཁག་ལ་དངོས་སུ་དཔལ་འབྱོར་ཐོག་ནས་ཞིབ་འཇུག་བྱེད་ཀྱི་རོགས་རམ་བྱས་དེ་ལ་ང་ཚོ་རེ་བ་ཤུགས་ཆེན་པོ་ཡོད་ཞུ་ཡིན་དང། ཡང་བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་མཆོག་གྲུབ་ལགས་ཀྱང་ཁེ་ན་ཌའི་རྒྱལ་ས་ཨོ་ཊ་ཝའི་ནང་འདི་ཟླའི་ཚེས་བཅུ་བཞི་ནས་བཅུ་དྲུག་བར་ཉིན་གྲངས་གསུམ་རིང་ཆེད་ཕེབས་གནང་སྟེ་ཁེ་ན་ཌའི་བོད་དོན་ལྷན་ཚོགས་ཀྱི་འགན་འཛིན་ཤེས་རབ་མཐར་ཕྱིན་ལགས་ཀྱི་ལྷན་དུ་ཁེ་ན་ཌའི་གྲོས་ཚོགས་འཐུས་མི་རྣམས་དང་གཞུང་འབྲེལ་མི་སྣ་ཕྱི་སྲིད་ལས་ཁུངས་ཀྱི་འབྲེལ་ཡོད་མི་སྣ་ཁག་མཇལ་འཕྲད་གནང་ནས་བོད་དོན་ཞུ་གཏུག་གནང་འདུག་དེའི་སྐོར་བྱང་ཨ་རིའི་སྐུ་ཚབ་དོན་གཅོད་མཆོག་གིས་གསུངས་དོན། ཁེ་ན་ཌའི་ཚ་མདའ་དེ་ཕྱི་སྲིད་ལས་ཁུངས་ཀྱི་འབྲེལ་ཡོད་ཀྱི་མི་སྣ་ཁོང་རྣམ་ཚོ་གི་གསུང་ཡག་ལ་ཡ་ད་ཁོང་རྣམ་ཚོ་གི་མཉམ་འབྲེལ་རྒྱལ་ཚོགས་ནང་ལ་ཡ་ད་ཅིག་བོད་ཀྱི་འགྲོ་བ་མིའི་ཐོབ་ཐང་རེད་ཆོས་དད་རང་དབང་རེད་དེ་ག་ནང་བཞིན་ཛ་དྲག་ཀྱི་གནས་སྟངས་ཁག་ལ་གོ་སྐབས་ལེན་བྱས་འདི། ནང་ལ་ཡ་གསུང་གི་ཡོད་པ་དང་རྐྱེན་འཁྱེར་གྱི་ཡོད་པ་དེ་གས་ཚུལ་འགྲེལ་བརྗོད་གནང་སོང། ཁེ་ན་ཌའི་བོད་དོན་ལྷན་ཚོགས་ཀྱི་འགན་འཛིན་ཤེས་རབ་མཐར་ཕྱིན་ལགས་དང་བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་མཆོག་གྲུབ་ལགས་གཉིས་ཀྱིས་བཅར་འདྲི་དང་ལེན་གནང་བར་ཐུགས་རྗེ་ཆེ་ཞུ་བ་དང་སྦྲགས་ལེ་ཚན་འདི་དེ་གར་མཚམས་འཇོག་ཞུས་པ་ཡིན་ལེ་ཚན་སྙན་སྒྲོན་ཞུ་མཁན་ང་སེང་གེ་རེད།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་སྲིང་ཞུ་གི་ཡོད། ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་འཆི་མེད་ཡིན། གཤམ་ལ་སྙན་སྒྲོན་ཞུ་རྒྱུའི་གླེང་མོལ་གྱི་ལེ་ཚན་ནང། ལྡི་ལི་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁང་གི་ལས་དོན་སྤྱི་དང་བྱེ་བྲག་ཏུ་ཉེ་ཆར་བཀའ་སྤྱི་གཉིས་ལས་གྲུབ་པའི་ཚོགས་པ་ཁག་ནས་བོད་དོན་ཞུ་གཏུག་གི་ལས་འགུལ་ཞིག་གནང་ཡོད་པ་སོགས་ཀྱི་སྐོར།

རྒྱ་གར་གཞུང་གི་བོད་དོན་ཐོག་ལ་འཛིན་པའི་སྲིད་ཇུས། དེ་བཞིན་ཉེ་ཆར་བཀའ་སྤྱི་གཉིས་ཀྱིས་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཉིན་གྲངས་གསུམ་གྱི་རིང་ལ་བོད་དོན་ཞུ་གཏུག་གི་ལས་འགུལ་ཞིག་སྤེལ་ཡོད་པ་སོགས་ཀྱི་ཐད་ལ་ལྡི་ལིའི་སྐུ་ཚབ་དོན་གཅོད་བློ་བཟང་ཤཱ་སི་ཏུ་རི་ལགས་དང་མཉམ་དུ་གླེང་མོལ་བྱེད་རྒྱུ་ཡིན། བློ་བཟང་ཤཱ་སི་ཏུ་རི་ལགས་དེ་རིང་ལྡི་ལིའི་སྐུ་ཚབ་དོན་གཅོད་ལ་བསྐོ་གཞག་བྱས་ནས་རྗེས་ནས་ད་ང་ཚོ་ཨེ་ཤི་ཡའི་རླུང་འཕྲིན་ཁང་ལ་གླེང་མོལ་གྱི་ལས་རིམ་ནང་ཕེབས་ཡ་ཐེངས་དང་པོ་རེད་དེ་ནས་ཐོག་མར་ཡིན་ན་ཁྱེད་རང་སྐུ་ཚབ་དོན་གཅོད་ལ་བསྐོ་གཞག་གནང་ཡ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་དང་བྱས་ནས་ང་ཚོ་ལས་རིམ་འདི་ནང་ཕེབས་ཡ་ལ་ཐུགས་རྗེ་ཆེ། ངས་ད་ལྟ་ངོ་སྤྲོད་བྱེད་ཡ་ནང་བཞིན་གྱི། ད་ལྡི་ལི་སྐུ་ཚབ་དོན་གཅོད་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ལོར་བཙུགས་ཤག་རྩ་བའི་ཆ་ནས་ན་བོད་མིའི་སྒྲིག་འཛུགས་ཀྱི་ཁྱབ་ཁོངས་འོག་སུ། ཨ་རི་དང་ལོན་ཌོན་འཇར་པན་ལ་སོགས་པའི་རྒྱལ་ཁབ་བཅུ་གཉིས་ནང་སྐུ་ཚབ་དོན་གཅོད་ཡོད་པ་རེད། ད་ཡིན་ན་ལྡི་ལི་སྐུ་ཚབ་དོན་གཅོད་དེ་ཕལ་ཆེར་ཐེངས་དང་པོ་རེད། ནས་གནད་འགག་ཆེན་པོ་གཅིག་ཆགས་བསྡད་ཡོད་པ་རེད། ད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་ཡས་དང་ནས་ང་ཚོ་བོད་མིའི་སྒྲིག་འཛུགས་ཀྱི། ད་ཆབ་སྲིད་ཟེར་ན་རེད་སྒྲིག་འཛུགས་ཀྱི་ལྟེ་གནས་དེ་ཆགས་བསྡད་ཡོད་པ་རེད། དེ་བྱས་དུས་སྒང་ལ་ལྡི་ལི་སྐུ་ཚབ་དོན་གཅོད་ཀྱི་ལས་དོན་བྱེད་ཕྱོགས་དང་ལས་འགན་སྐོར་ང་ཚོར་ངོ་སྤྲོད་ཅིག་གནང་རོགས། ལགས་སོ་དཔལ་ལྡན་རྒྱལ་ལགས་ཐུགས་རྗེ་གནང་དེ་ནས་ད་ལྡི་ལི་སྐུ་ཚབ་དོན་གཅོད་ཁང་འདི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐད་ཀར་མཚན་གནས་བྱས་འབྲས་འདི་འདྲ་ཡིན་སོང་ཙང་དེ་ནས་དགའ་ལྡན་ཕོ་བྲང་དང་བོད་མིའི་སྒྲིག་འཛུགས་ཀྱི ྋསྐུ་ཚབ་དོན་གཅོད་ཁང་ཞིག་ཆགས་བསྡད་ཡོད་རེད་ད་དེ་གི་ལས་འགན་གཙོ་བོ་དེ་དགའ་ལྡན་ཕོ་བྲང་དང་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་བྱས་ནས་རྒྱ་གར་དབུས་གཞུང་ལ་ཞུ་གཏུག་བྱེད་ས་གཙོ་བོ་དེ་ཆགས་བསྡད་ཡོད་ད་བོད་མི་བོད་པའི་བཙན་བྱོལ་བོད་མི་གི་གནད་དོན་སྤྱི་དང་བྱེ་བྲག་གང་ཅིའི་ཐོག་ལ་ཡིན་ན་ད་ག་ཚོད་རྒྱ་གར་གཞུང་ལ་ཞུ་གཏུག་བྱས་ཏེ་ང་ཚོ་ལྡི་ལི་སྐུ་ཚབ་དོན་གཅོད་ཁང་བརྒྱུད་ནས་གནང་དགོས་ད་ལྟའི་གཙོ་བོ་དེ་རྒྱ་གར་དབུས་གཞུང་གི་ཨ་ནི་ཕྱི་སྲིད་དང་ནང་སྲིད་དག་གནའ་ཆེན་ཤེས་རིག་རེད་དག་གནའ་ཆེན་ཆོས་རིག་རེད་ལ་སོགས་པའི་ད་ལྷན་ཁང་ཁག་ཚང་མ་ལ་ད་ང་ཚོ་དགའ་ལྡན་ཕོ་བྲང་དང་ད་ག་ནང་བཞིན་བོད་མི་སྒྲིག་འཛུགས་ཀྱིས་ཨ་ནི་འདི་ཞུ་གཏུག་བྱེད་དགོས་ཨ་ནི་ག་རེ་ཡོད་པ་འདི་ག་ཚང་མ་ང་ཚོ་ལྡི་ལི་སྐུ་ཚབ་དོན་གཅོད་བརྒྱུད་ནས་ཨ་ནི་ཞུ་གཏུག་བྱས་ཤིག་ཨ་ནི་ང་ཚོ་ག་རེ་ཟེར་རེད་ད་བྱས་པ་ག་རེ་ཟེར་ང་ཚོ་ཞུ་ཡ་ག་རེ་ཡོད་པ་དང་ཨ་ནི་དེ་འབྲེལ་གཏུག་ཞུ་ཡ་ལ་སོགས་པ་ད་ང་ཚོ་རོགས་རམ་ཞུ་ཡ་ལ་སོགས་པ་འདི་ག་ཚང་མ། ཨ་ནི་དྷི་ལི་དོན་གཅོད་སྐུ་ཚབ། དྷི་ལི་སྐུ་ཚབ་དོན་གཅོད་ཁང་བརྒྱུད་ནས་ཞུ་གཏུག་བྱེད་ས་གཙོ་བོ་དེ་རེད། ཨ་ནི་ད་དེ་དང་མཉམ་དུ་ལ་དྷི་ལི་ལ་རྟེན་གཞི་བྱས་པའི་ཕྱི་རྒྱལ་གཞུང་ཚབ་ཁག་ཅིག་ཡོད་རེད་དེ་ག་ལ་ང་ཚོ་ག་ཚོད་འབྲེལ་བ་མཐུད་ཡ་དང་དེ་ནས་འབྲེལ་བ་མཐུད་མ་ཐུབ་པ་དེ་ག་དེ་འབྲེལ་བ་བསྐྱར་དུ་མཐུད་ཡ་དེ་ནས་དེ་བོད་དོན་བདེན་མཐའ་གསལ་ཐབས་ལ་རྒྱབ་སྐྱོར་རག་ཡ་ལ་སོགས་པའི་གི་ད་ང་ཚོ་དེ་ག་ཚང་མ་ཅིག་ག་ཚོད་ད་དྷི་ལི་སྐུ་ཚབ་དོན་གཅོད་ཁང་འདིའི་ཟམ་པ་ཟེར་བ་རེད་ད

ད་ཆབ་སྲིད་ཀྱི་སྒང་ཡོང་དུས་སྒང་རང་བཞིན་གྱི་རྒྱ་ནག་ལ་སྟོན་དགོས་དུས་སྒང་ཅིག་ད་རྒྱ་ནག་གཅིག་ཟེར་བའི་སྲིད་ཇུས་དེ་འཛིན་བསྡད་ཀྱི་ཡོད་རེད་དེ་བྱས་དུས་སྒང་རྒྱ་ནག་གི་ཅིག་ཆབ་སྲིད་མི་སྣ་དེ་ཚོ་ལ་ཅིག་བོད་དོན་ལ་ཐད་ལ་ཅིག་འབྲེལ་བ་བྱེད་དུས་སྒང་ཨ་ནི་ལས་དུས་འདྲ་པོ་ག་འདྲ་ཡོང་གི་འདུག། རྒྱ་གར་སྤྱིར་བཏང་གཞུང་གི་བའི་ག་ཟོག་རེད་ད། དབུས་གཞུང་གི་ཨ་ནི་མཐོ་རིམ་མི་སྣ་དེ་ག་དང་མཇལ་འཕྲད་ཞུ་བའི་སྐབས་ལ་སྤྱིར་བཏང་ད་སྐྱབས་མགོན་གྱི་ཐུགས་རྗེ་བྱིན་རླབས་རེད་ད་ག་ནང་བཞིན་གི་ང་ཚོ་བོད་མི་སྒྲིག་འཛུགས་ད་ནི་ཡོངས་ཀྱི་ཆ་ནས་སྤྱིར་བཏང་ག་རེ་ཟེར་དགོས་རེད་ད་ཅིག་མཐུན་འགྱུར་རོགས་རམ་དང་དེ་ནས་གཅིག་ག་རེ་ཟེར་དགོས་རེད་ད་ཆེ་མཐོང་དང་ད་ག་ནང་བཞིན་གྱི་ང་ཚོ་ངོས་ལེན་དེ་ཚོ་དཔེ་མི་སྲིད་ཡག་པོ་འདུག་ཨ་ནི་ད་ག་ནང་བཞིན་བོད་ཀྱི་རྩ་དོན་ཐོག་ལ་ད་ལྟ་ད་ང་ཚོ་གཅིག་ག་རེ་ཟེར་དགོས་རེད་དབུ་མའི་ལམ་གྱི་སྲིད་བྱུས་ཐོག་ཡིན་ན་རེད་སྤྱིར་བཏང་གི་བོད་ཀྱི་རྩ་དོན་ཐོག་ལ་དཔེ་མི་སྲིད་ཐུགས་ཁུར་ཆེན་པོ་ད་ག་ནང་བཞིན་ཆབ་སྲིད་མི་སྣ་རེད་གཞུང་གི་ལས་བྱེད་རེད་ཚང་མས་དཔེ་མི་སྲིད་རྐྱང་དཔེ་མི་སྲིད་ཐུགས་རྗེ་ཆེ་ལགས་ཀྱི་ཨ་ནི་རྒྱབ་སྐྱོར་དཔེ་མི་སྲིད་ཡག་པོ་འདུག་ཟེར་ཞུ་ཡ་ཡིན། རེད་ད་རྩ་བའི་ཆ་ནས་དོ་སྣང་ཅུང་འདས་པའི་ལོ་གཉིས་ཀྱི་རིང་ལ་ཆེས་རྒྱ་གར་ནང་ནས་བོད་དོན་གྱི་ལས་འགུལ་ཤུགས་ཆེ་རུ་སྤེལ་བ་དང་འདི་རྒྱ་གར་གྱི་དབུས་ཙམ་མ་ཡིན་པའི་ས་གནས་ནས་ཀྱི་བོད་དོན་སྐོར་ལ་དོ་སྣང་བྱས་ནས་ཆབ་སྲིད་པ་དེ་འདྲའི་དེ་ཙམ་མང་ཙམ་མང་ཙམ་ཡོང་གི་འདུག་བ། དེའི་ག་རེ་རེད་ཁྱེད་རང་ཚོས་ཅིག་སྲིད་བྱུས་ཅིག་བཏང་ནས་ཀྱི་རྒྱ་གར་གྱི་ཆབ་སྲིད་པ་ལ་ཀྱི་བོད་ཀྱི་གནད་དོན་འདི་ཕར་སྙོབ་ཐུབ་ཡག་གི་ཕྱག་ལས་ཅིག་གནང་གི་ཡོད་རེད།
ད་དེའི་ག་རེ་ཟེར་ང་ཚོ་བོད་མི་སྒྲིག་འཛུགས་རེད་ད་ག་ནང་བཞིན་སྐྱབས་མགོན་རིན་པོ་ཆེ་ཐུགས་རྗེ་བྱིན་རླབས་བརྟེན་ཏེ་ག་འདྲ་རྒྱ་གར་གྱི་མང་ཚོགས་ནང་ལ་ང་ཚོ་བོད་པའི་ལས་འགུལ་དེའི་ཐོག་ལ་དོ་སྣང་བྱེད་མཁན་དེ་ཤུགས་ཆེར་ཞེ་པོ་ཕྱིན་ཡོད་རེད་ལ་ད་ག་ནང་བཞིན་ཆབ་སྲིད་ཀྱི་ཨ་ནི་མི་སྣ་སོ་སོ་ཡིན་ནའང་དོ་སྣང་ཤུགས་ཆེར་ཕེབས་པ་དང་ཕྱི་ཚུལ་ཆེ་རུ་ཆེ་རུ་འགྲོ་ཡ་ད་ག་ད་ག་ནང་བཞིན་རྒྱབ་སྐྱོར་དེ་ཤུགས་ཆེ་རུ་ཕྱིན་ཕྱིན་རྒྱུ་ཆ་དེ་ཡོད་རེད་ལ། ལགས། བློ་བཟང་ལགས་བློ་བཟང་ཤཱསྟྲི་ལགས་ད་ཁྱེད་རང་ཡིན་ན་རྩ་བའི་ཆ་ནས་ལྡི་ལི་དོན་གཅོད་ལ་འཁྱེར་བ་རེད་དེའི་སྔོན་ལ་ཁྱེད་རང་གི་ལོ་རྒྱུས་ལ་བལྟ་བྱེད་དུས་སྒང་ལ་མང་ཆེ་ཞིག་དེ་ད་ཤེས་རིག་དང་རིག་གཞུང་ཨ་ནི་ཞིབ་འཇུག་དེ་འདྲ་ལ་འབྲེལ་བ་ཆགས་བསྡད་ཀྱི་འདུག་བོད་ཀྱི་རྡ་རམ་ས་ལ་ཡོད་པའི་བོད་ཀྱི་དཔེ་མཛོད་ཁང་ནས་ཕྱག་ལས་ལོ་མང་པོ་ཞིག་གནང་ཡོད་པ་རེད་དེ་བཞིན་ཡིན་ན་ཨ་མི་རི་ཀའི་བོ་སི་ཏོན་ལ་ཡོད་པའི་ནང་བསྟན་གྲངས་འཛིན་དཔེ་ཚོགས་ལྟེ་གནས་ཁང་དེར་ཡང་ཕྱག་ལས་མང་པོ་གནང་ཤག་ད་ཡིན་ན་དེ་དུས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུའི་ནང་ཡིན་པ་ཡོང་ང་རྡ་རམ་ས་ལ་ཡོད་དུས་སྒང་ལ་ཁྱེད་རང་སྤྱི་འཐུས་ཡང་གནང་ཤག་ཨ་ནས་ཅི་ཅིག་ད་ཁྱེད་རང་ཤེས་ཡོན་ཅན་དང་ཞིབ་འཇུག་པ་ཞིག་ཆབ་སྲིད་ཀྱི་ལས་དོན་ནང་ཞུགས་དུས་སྒང་ལ་ཡང་ཅིག་ལས་ཀ་མ་འདྲ་བ་དེ་འདྲའི་ལས་ཐུབ་ཡ་དང་ཡང་དེ་ལ་ཅིག་དཀའ་ངལ་འཕྲད་ཡ་དེ་འདྲའི་ག་རེ་ཡོང་གི་འདུག། ད་ཡོང་ན་པ་ནི་ཁྱེད་གསུངས་པ་ནང་བཞིན་རེད་ད་ངའི་མི་ཚེ་མང་ཆེ་དེ་དཔེ་མཛོད་དང་དེ་ནས་ཞིབ་འཇུག་དང་ཅིག་ཆོས་དང་རིག་གཞུང་དེ་འདྲའི་སྒང་ལ་བཏང་ཡོད་རེད་བྱས་ཙང་ད་ད་ལྟ་དེ་ཆབ་སྲིད་དང་འཛིན་སྐྱོང་གཉིས་ཀའི་ལས་འགན་ཁུར་མཁན་དེ་འདྲའི་ཅིག་ཆགས་དུས་སྒང་ནས་ད་ཅིག་དམིགས་བསལ་གྱི་ག་རེ་ཟེར་དགོས་རེད་འདི་འདྲས་གྲུབ་འབྲས་ཐོན་པ་དང་ཡང་ན་གཟེངས་སུ་ཐོན་པ་འདི་འདྲས་ད་དམིགས་བསལ་ད་ལྟ་བར་དུ་དེ་གང་ཡང་བྱུང་མ་སོང་དེ་བྱུང་མ་སོང་དེ་ད་ཡིན་ན་ཡང་མི་ཚེ་གང་པོ་ཅིག་ག་རེ་ཟེར་དགོས་རེད་ཅིག་ཤེས་ཡོན་བསྟི་གནས་དང་རིག་གནས་དཔེ་མཛོད་དང་ཞིབ་འཇུག་གི་གནས་དེ་འདྲས་ནང་བསྡད་པ་སོང་ཙང་མི་གིས་ཡང་ཅིག་ག་རེ་ཟེར་དགོས་རེད་མཐོང་དང་ཆེ་མཐོང་བྱེད་ཡ་དེ་ཡོད་རེད་ཤག་ཅིག་འདི་འདྲས་ཅིག་ང་རང་གི་རྣམ་པ་གསལ་པོ་རང་ཅིག་མཐོང་སོང། ད་འདིའི་གི་བརྒྱུད་ནས་ཡང་ཅིག་ག་ལ་ཅིག་མི་དང་འབྲེལ་བ་བྱས་རེད་ད་ག་ནས་ལས་དོན་སྒྲུབ་ཕྱོགས་ཐོག་ལ་ད་ད་ལྟ་དེ་མ་ཐག་ཏུ་མེ་བས་ནི་ཤུགས། རྐྱེན་ཤུགས་ཀྱིས་ཡང་ཅིག་ཕན་ཐོགས་སྲིད་པ་རེད་བ་དང་ད་རང་ལྟ་བུའི་དམིགས་བསལ་འདི་འདྲའི་ཀྱི་མངོན་གསལ་དོད་པོ་འདི་འདྲའི་གས་ཞུ་ཡ་གས་མེད།
རེད་ད་ད་ལྟ་ངས་ད་གིན་ཞུ་ཡ་ནང་བཞིན་ཁྱེད་རང་གི་ལ་རྒྱབ་ལྗོངས་དེ་ན་ཤེས་རིག་དང་ཞིབ་འཇུག་ག་ཅིག་འབྲེལ་བ་ཡོད་མཁན་ཅིག་དེ་དེ་གི་ལ་ཡང་ཁྱེད་རང་གི་ཉམས་མྱོང་དང་དེ་འདྲའི་གི་སྒང་ནས་ཡང་རྒྱ་གར་ནང་ནས་ཅིག་ཆབ་སྲིད་ཙམ་མ་ཡིན་པར་ཅིག་ཤེས་རིག་གི་སྟེང་ནས་ཅིག་སློབ་གྲྭ་ཆེན་མོ་དང་ཡང་ན་ཅིག་ཞིབ་འཇུག་སྡེ་ཚན་དེ་འདྲའི་ལ་ཉོ་བ་ཡ་གི་ཡང་ཅིག་ཐབས་ལམ་དེ་འདྲའི་ལ་བསམ་བློ་དགོངས་པ་བཞེས་ཀྱི་ཡོད་ན།

ཀྱིས་ང་ཚོ་ག་རེ་ཟེར་ང་ཚོ་གསར་འགྱུར་བརྒྱུད་ལམ་ཁག་ནས་བལྟས་ཐད་ཀར་ཞུ་བདེ་པོ་ཡོད་མ་རེད་བ། སྤྱིར་སྤྱི་བཏང་ཚང་མས་དགོངས་པ་མངའ་གསལ་རེད་སྤྱི་བཏང་རྒྱ་གར་གཞུང་དཔེ་མི་སྲིད་བཀའ་དྲིན་ཆེན་པོ་ཆགས་ཀྱི་ཡོད་རེད་ང་ཚོ་བོད་མི་སྡོད་སྒར་ཁག་ཚང་མ་བཞུགས་ས་དེ་འདྲའི་གཞིས་ཆགས་ས་ཁང་དེ་ག་ཚང་མ་གནང་ཡོད་རེད་སློབ་གྲྭ་ཁག་དེ་ག་ཚང་མ་སྔོན་མ་ནས་ཨ་ནི་གསར་རྒྱག་དང་ཨ་ནི་མུ་མཐུད་ནས་ད་ལྟ་བར་དུ་ཨ་ནི་མཐུན་རྐྱེན་གནང་གི་ད་ག་ན་ཤེས། ཆོས་སྡེ་ཁག་རེད་ད་ག་ནང་བཞིན་གི་ད་གང་ལྟར་རིག་གཞུང་བསྟི་གནས་ཁག་རེད་དེ་ག་ཚང་མ་ལ་མུ་མཐུད་ནས་ཨ་ནི་དངོས་དང་བརྒྱུད་པའི་ཐོག་ནས་ད་རྒྱ་གར་གཞུང་དང་ཨ་ནི་མངའ་སྡེ་གཞུང་རེད་ད་ག་ནང་བཞིན་རྒྱ་གར་ཨ་ནི་བྱེ་བྲག་པ་ཡིན་ནའི་རེད་གང་ལྟར་དཔེ་མི་སྲིད་གི་མཐུན་འགྱུར་རོགས་རམ་འདུག་སེ་གནང་དང་གནང་བཞིན་པ་རེད་ད་ལྟ་ཡིན་ན་ཡང་དབུས་གཞུང་གིས་སྤྱི་བཏང་གི་ཤེས་ཡོན་རེད་རིག་གཞུང་སྐོར་རེད་ད་ག་ནང་བཞིན་གཞིས་ཆགས་སྲ་བརྟན་རེད། གང་ཅིའི་ཐོག་ལ་ཡིན་ནའི་མཐུན་འགྱུར་དང་རོགས་རམ་མུ་མཐུད་གནང་དང་གནང་མུས་རེད། དེ་ད་ཆབ་སྲིད་ཐོག་ལ་ང་ཚོ་ག་ཚོད་རེད་རྒྱ་གར་ཁོ་རང་གི་རྒྱལ་ཁབ་ཀྱི་ད་ཁེ་ཕན་དང་དེ་ག་ཚང་མ་དགོངས་པར་བཞག་དགོས་རེད་བ་བྱས་ཙང་དེ་ཡིན་དུས་ང་ཚོ་མངོན་གསལ་དོད་པོ་ང་ཚོ་ག་རེ་ཟེར་བོད་དོན་ཐོག་ལ་ག་ཚོད་རེད་ད་ཤུགས་ཀྱིས་མིན་གནང་གི་ཡོད་དེ་མངོན་གསལ་དོད་པོ་གནང་བདེ་པོ་ཡོད་མེད་སོང་ཙང་ང་ཚོ་གསར་འགྱུར་བརྒྱུད་ལམ་ཁག་ལ་ད་དེ་ཚང་མ་ཞུ་དོན་ཡང་ཡོད་མ་རེད་ལ། རེད་ད་ཅིག་ཆབ་སྲིད་ཀྱི་ནང་དོན་བཤད་དུས་སྐབས་ལ་རྒྱ་གར་གྱིས་རྒྱ་ནག་གི་མཉམ་དུ་འབྲེལ་བ་ཅིག་འཛིན་གྱི་ཡོད་རེད་འབྲེལ་བ་དེ་ར་ཅིག་རྒྱལ་ཁབ་གཉིས་ཀ་གི་ཁེ་ཕན་གྱི་ཆེད་དུ་ཅིག་ཡག་ག་ཅིག་འགྲོ་ན་ཅིག་དགོངས་ཀྱི་ཡོད་རེད་ད་དེའི་དེ་ག་ལ་ཨ་ནེ་ཅིག་བོད་ཀྱི་གནད་དོན་དེ་ཡང་རྒྱ་གར་དང་རྒྱ་ནག་གཉིས་ཀྱི་འབྲེལ་བ་ཡག་སྡུག་གི་བར་དེ་ནས་ང་ཚོ་གོ་སྐབས་ལེན་ཡ་ཅིག་ཡོང་འདྲ་པོ་ཅིག་ཆགས་ཀྱི་ཡོད་རེད་ད་དེང་སང་འདྲ་པོ་ཡིན་ན་རྒྱ་གར་དང་ཅིག་རྒྱ་ནག་གཉིས་ཀྱི་འབྲེལ་བ་དེ་དེ་བཞིན་སྡུག་རུ་འགྲོ་བའི་རྣམ་པ་ཞིག་ཡོང་གི་འདུག་དཔེར་ན་ད་ལོ་གསུམ་གྱི་སྔོན་ལ་ལ་དྭགས་ཀྱི་སྒལ་ཝན་ནས་རྒྱ་ནག་དང་རྒྱ་གར་གྱི་དམག་མི་དེ་གདོང་ཐུག་བྱུང་ནས་མི་བསད་དེ་འདྲའི་དོན་དག་བྱུང་ཡོད་པ་རེད། ད་ལྟ་ཡིན་ན་དེ་ལོ་གསུམ་ཅིག་འཁོར་འགྲོ་བའི་དུས་ཚིགས་དེའི་སྒང་ལ། ད་ལྟ་ཅིག་ཁོ་གཉིས་བར་གྱི་འབྲེལ་བ་དེ་གང་འདྲ་ཞིག་མ་རེད་ཉམས་རྒུད་ཀྱི་འགྲོ་བའི་སྐབས་དེ་ལ་ཡང་བོད་དོན་སྐོར་ལ་ཅིག་ག་རེ་ཟེར་དགོས་རེད་ཆབ་སྲིད་པ་དེ་ཚོ་གིས་བཤད་ཡ་དང་གླེང་ཡ་ཤུགས་ཆེ་རུ་འགྲོ་ཡ་འདྲ་བ་ཞིག་ངས་དེ་འདྲ་ཞིག་མཐོང་གི་འདུག་ཁྱེད་རང་དེ་འདྲའི་ཚོར་བ་འདུག་གས། ལྟར་རེད་ད་སྤྱིར་བཏང་ཆབ་སྲིད་པ་དེ་ཚོ་མི་གཅིག་གླེང་ཕྱོགས་དེ་ཤུགས་ཆེར་ཕྱིན་ཡོད་རེད་ལ་ལྷག་པར་དུ་རྒྱ་གར་ཕྱི་སྲིད་ལས་ཁུངས་ཀྱི་གཏམ་བཤད་དེ་ཚོ་དང་ཚ་རྒོད་རྩེད་གྲ་དེ་ཚོ་གཟིགས་པ་ཡིན་ན་སྔོན་མ་ལས་ཞེ་དྲག་གི་ག་རེ་ཟེར་དགོས་རེད་རྒྱ་ནག་ཕྱོགས་ལ་བཤད་ཡ་དེ་ཤུགས་ཆེ་རུ་ཞེ་དྲག་ཕྱིན་ཡོད་རེད་ཡིན་ན་ཡང་ད་ཅིག་མངོན་གསལ་དོད་པོ་གིས་ང་ཚོ་གི་ག་རེ་ཟེར་དགོས་རེད་རྩ་དོན་ཐོག་ལ་ཕན་པ་དེ་འདྲ་བྱུང་ཟེར་དེ་ཏིས་ཁག་པོ་རེད་ཡིན་ན་ཡང་རྒྱལ་བ་རིན་པོ་ཆེ་གིས་དགོངས་པ་ཡོད་པའི་ང་ཚོ་བཙན་བྱོལ་བོད་མི་གི་ག་རེ་ཟེར་བོད་མི་གི་ག་རེ་ཟེར་དགོས་རེད་དབུ་མའི་ལམ་གི་སྲིད་བྱུས་ཐོག་ལ་ད་ལྟ་མུ་མཐུད་ནས་རྒྱབ་སྐྱོར་གནང་གི་ཡོད་རེད། རེད་རེད་རེད། ད་ད་ལྟ། གཅིག་དེ་ཡིན་ན་ལྡི་ལི་སྐུ་ཚབ་དོན་གཅོད་ཀྱི་ལས་འགན་གཅིག་དེ་ཡིན་ན་ཕྱི་རྒྱལ་གྱི་གཞུང་ཚབ་ཁག་ལ་ཅིག་བོད་དོན་དྲིལ་བསྒྲགས་བྱེད་ཡ་དང་ཨ་ནས་འབྲེལ་ལམ་གསར་པ་འཛུགས་ཡ་དེ་འདྲ་ཡིན་གསུངས་སོང། ཨ་ནས་ཉེ་ཆར་ཡིན་ན་ད་བཀའ་སྤྱི་གཉིས་ཀྱི་ཆེས་མཐོ་བའི་ཞུ་གཏུག་ལས་འགུལ་ཆེན་པོ་ཅིག་སྤེལ་ནས་ཕྱི་རྒྱལ་གྱི་གཞུང་ཚབ་དང་གཞུང་ཚབ་ཀྱི་སྐུ་ཚབ་ད་མི་སྣ་བཅུ་བདུན་ལྷག་ལ་མཇལ་འཕྲད་གནང་ནས་ལས་འགུལ་ཅིག་སྤེལ་ད་དེའི་སྐོར་ངོ་སྤྲོད་ཅིག་བྱེད་ར་དེའི་ལས་འགུལ་དེ་ག་རེ་རེད་བས་ད་ཁྱོད་དེ་གི་ཅིག་དམིགས་ཡུལ་འདྲ་བོ་གཙོ་བོ་དེ་དང་དགོས་དོན་དེ་ག་རེ་གཏོང་དགོས་པ་རེད། ལགས་རེད་ལགས་རེད་ད་ད་ལྟ་ཉེ་ཆར་ད་ལྟ་ག་ཚོད་རེད་གྲུབ་ཟིན་པའི་གིས་བཀའ་སྤྱི་གཉིས་ཀྱིས་ཕྱི་རྒྱལ་དེ་ལྡི་ལི་རྟེན་གཞི་བྱས་པའི་ཕྱི་རྒྱལ་གཞུང་ཚབ་ཁག་ལ་ཞུ་གཏུག་གི་ལས་འགུལ་འདི་དག་ཁ་ཚེ་སྔ་མ་སྤྱི་ཟླ་གསུམ་པ་ནང་གྲོས་ཚོགས་འཚོགས་པའི་སྐབས་ལ་ད་གྲོས་ཚོགས་ནང་ལ་གྲོས་ཆོད་བཞག་གནང་ཡོད་རེད་པ་འདིའི་གྲོས་ཆོད་དགོངས་དོན་གཞིར་བཟུང་བཀའ་སྤྱི་གཉིས་ཀྱིས་ལྡི་ལི་རྟེན་གཞི་བྱས་པའི་གིས་ཕྱི་རྒྱལ་གཞུང་ཚབ་ཁག་ལ་ཞུ་གཏུག་གཏུག་ཟིན་ནས་ལས་འགུལ་ཁ་ཚེ་གནང་བ་རེད་ད་དེ་གནང་གནང་ག་ཚོད་དེ་གཙོ་བོ་དེ་ག་ཚོད་ད་ང་ཚོ་བོད་དོན་བདེན་མཐའ་གསལ་ཐབས་དང་ད་ག་ནང་བཞིན་ལམ་དབུ་མའི་ཐོག་ལ་ཨ་ནི་རྒྱབ་སྐྱོར་ཡོང་བ་ད་ག་ནང་བཞིན་པཎ་ཆེན་རིན་པོ་ཆེ་ཡང་སྲིད་གློད་བཀྲོལ་ཡོང་བ་ད་ག་ནང་བཞིན་གྱི་ད་ཅིག་ག་ཚོད་རེད་བོད་ནང་ལ་ད་བོད་རྒྱ་མི་གི་བཙན་གནོན་ཤུགས་དྲག་ཆེན་པོ་ཡོད་པ་འདི་ག་ཚང་མ་ཅིག་ཆུང་དུ་འགྲོ་ཡ་དང་ད་ག་ནང་བཞིན་མ་འོངས་པ་རྒྱལ་བ་རིན་པོ་ཆེ་ཡང་སྲིད་དེ་ཨ་ནི་རྒྱ་ནག་གཞུང་ག་ཚོད་རྒྱ་ནག་གཞུང་གི་ཨ་ནི་ཐེ་ཇུས་མེད་པ་ཨ་ནི་ག་ཚོད་རེད་སྐྱབས་མགོན་རིན་པོ་ཆེ་དགོངས་པ་དང་ཨ་ནི་ང་ཚོ་བོད་མི་དང་ད་ནི་ཧི་མ་ལ་ཡ་རི་རྒྱུད་དང་ད་ག་སྤྲུལ་སྐུ་ག་ཚོད་ང་རང་ཚོ་སྐྱབས་མགོན་རིན་པོ་ཆེ་གི་བཀའ་གནང་བ་ནང་བཞིན་བྱས་ནས། དེ་འདྲས་ཀྱི་ཡོང་ཡ་དང་ད་ལ་སོགས་པ་གང་ལྟར་དེ་འདྲས་ཀྱི་རྒྱབ་སྐྱོར་ཡོང་ཡ་དོན་དག་ལ་ཕྱི་རྒྱལ་གཞུང་ཚབ་ཁག་ལ་ཞུ་གཏུག་ལས་འགུལ་དེ་སྤེལ་བ་རེད་དེ་སྤྱི་བཏང་ཕྱི་རྒྱལ་གཞུང་ཚབ་ཁག་ཕལ་ཆེར་མ་གཏོགས་དུས་རྒྱུན་དུས་རྒྱུན་ནས་སྤྱི་བཏང་དང་འབྲེལ་བ་ཡག་ཐག་ཆོད་ཅིག་ཡོད་རེད་བྱས་ཙང་འདི་ད་རུང་བཀའ་སྤྱི་གཉིས་ཀྱི་སྐུ་ཚབ་ད་བར་འདི་སྲིད་སྐྱོང་མཆོག་རེད་བར་འདི་ཚོགས་གཙོ་མཆོག་རེད་ད་ག་ནང་བཞིན་བར་འདི་ཕྱི་དྲིལ་བཀའ་བློན་རེད་ད་ག་ནང་བཞིན་སྤྱི་འཐུས་རྒྱུན་ལས་རྣམ་པ་དེ་ག་ཚང་མ་ཕེབས་བྱས་ནས་ཕྱི་རྒྱལ་ཁག་དེ་ག་ལ་གཏུག་གཞུང་ཚབ་ཁག་ཚང་མ་ལ་འབྲེལ་གཏུག་ག་ཚོད་ཞུ་གཏུག་གནང་བྱས་ཞེ་དྲག་ཡག་པོ་ག་ཚོད་རེད་ཡག་པོ་བྱུང་ཡོད་རེད།

ལགས་སོ། ད་རྩ་བའི་ཆ་ནས་ལས་འགུལ་ཡིན་ན་རེད་ཞུ་གཏུག་ཡིན་ན་རེད་ག་རེ་ཡིན་ན་ལས་འགུལ་དེ་འདྲའི་ཆེན་པོ་ཅིག་སྤེལ་དུས་སྐབས་ལ། དེ་མུ་མཐུད་དུ་ཅིག་རྗེས་སྐྱོང་བྱེད་ཡ་དེ་ཧ་ཅང་གལ་ཆེན་པོ་ཆགས་བསྡད་ཡོད་རེད། ད་ད་ལྟ་གི་ཅིག་བཀའ་སྤྱི་གཉིས་ཀྱི་ལས་འགུལ་ཆེན་མོ་དེ་ཡིན་ན། སྲིད་སྐྱོང་དང་སྤྱི་འཐུས་ཚོགས་གཙོ་ཕྱི་དྲིལ་བཀའ་བློན་དེ་འདྲའི་གི་ད་ཆེས་མཐོ་བའི་སྐུ་ཚབ་ཅིག་མར་ཕེབས་ཡོད་རེད་ཁོ་རང་ཚོ་གི་འགོ་ཁྲིད་ཟིག་ག་རེད་ད་ཁོ་རང་ཚོ་ས་གནས་དེ་ལ་ཡོང་ནས་མུ་མཐུད་དུ་རྗེས་སྐྱོང་ག་ལས་དོན་དེ་འདྲའི་བྱེད་ཡ་གི་ཆུ་ཚོད་ཞེ་དྲག་ཡོད་ཀྱི་མ་རེད་འདི་ག་ལྡི་ལི་སྐུ་ཚབ་དོན་གཅོད་ལ་ལས་འགན་ཆེན་པོ་ཅིག་ཆགས་བསྡད་ཡོད་རེད་བ། ཨ་ནི་ཁྱེད་རང་ཚོས་རྗེས་སྐྱོང་ཡག་གི་ཅིག་ལས་དོན་བྱེད་ཡག་ཅིག་ད་བྱེད་ཐུབ་ར་མ་གཏོང་ག་རེ་ག་རེ་གི་འཆར་གཞི་ཡོད་ན། ད་ད་ལྟ་ད་ལྟ་ག་ཚོད་རེད་ཚར་མ་ཐག་པ་གི་ཞུ་གཏུག་ལས་འགུལ་འདི་གི་ཡང་བསྐྱར་ག་ཚོད་རེད་རྒྱུན་མཐུད་ཡ་དེ་འདྲ་ད་དམིགས་བསལ་གང་ཡང་ཡོད་མ་རེད་ཡིན་ན་ཡང་ལྡི་ལི་སྐུ་ཚབ་དོན་གཅོད་འདི་མུ་མཐུད་ནས་གཞུང་ཚབ་ཁག་ལ་མུ་མཐུད་ནས་འབྲེལ་བ་ད་ཉི་མ་ཉི་མ་ང་ཚོ་འབྲེལ་བ་རོགས་གྱིས་ད་ཚང་མ་དུས་གཅིག་ཏུ་མ་རེད་ཡིན་ནའང་ཕལ་ཆེར་ཕལ་ཆེར་འབྲེལ་བ་ཅིག་འབྲེལ་བ་ཅིག་བྱེད་དགོས་ཀྱི་ཡོད་རེད་པ་བྱས་ཙང་འདི་ཡིན་དུས་མཉམ་དུ་ལ་ད་ང་ཚོ་མཐོང་མཆན་དོན་དག་ཡིན་ན་རེད་ཡང་ཕྱི་རྒྱལ་ང་ཚོའི་ད་དཔེར་ན་ག་ཚོད་ད་ང་ཚོ་མཛད་གཙོ་རྣམ་པ་ཚོ་ཕྱི་རྒྱལ་ཕེབས་པའི་སྐབས་ཡིན་ན་རེད་སྐྱབས་མགོན་རིན་པོ་ཆེ་ཕེབས་སྐབས་དེ་ག་རེ་ཡིན་ན་ག་ད་ཅིག་གཞུང་ཚབ་ཁག་འབྲེལ་བ་ཡོད་དུས་མཉམ་དུ་ལ་ང་ཚོ་བུད་མེད་ཀྱི། ག་ཚོད་ང་ཚོ་བཙན་བྱོལ་བོད་མིའི་གི་ཞུ་གཏུག་བྱས་དེ་ག་ཚང་མ་ཞོར་ལ་མཉམ་དུ་འགྲོ་བསྡད་ཀྱི་ཡོད་རེད་བ།
རེད་རེད་རེད། ད་རྩ་བའི་ཆ་དེ་ལྡི་ལི་དེ་གནད་འགག་ཆེན་པོ་ཅིག་ཆགས་བསྡད་ཡོད་རེད་བ། ད། རྡ་རམ་ས་ལ་ལ་ཕར་ཕེབས་ཡ་གི་སྐུ་མགྲོན་ཚང་མ་ར་ལྡི་ལི་བརྒྱུད་དོན་གཅོད་བརྒྱུད་དེ་འགྲིག་ཡར་ཕེབས་ཀྱི་ཡོད་རེད། ཨ་ནི་ཅིག་ད། གཅིག་སྤྱིར་བཏང་གི་ལྡི་ལི་ཅིག་ན་རེ་ཕྱི་རྒྱལ་གྱི་སྐུ་མགྲོན་དེ་ཚོ་མང་པོ་ཅིག་རྡ་རམ་ས་ལ་ཕེབས་ཀྱི་ཡོད་པ་དེ་འདྲའི་དེང་སང་གཅིག་མང་དུ་འགྲོ་གི་ཡོང་གི་འདུག་དེ་ག་རེ་རེད་དེ་གི་ཅིག་ཕེབས་སྟངས་རེད་དེ་ཚོ་ག་འདྲས་བྱེད་ཀྱི་ཡོད་ར་ཁྱེད་རང་ཚོ་ཡར་སྣེ་ལེན་ཞུ་སྟངས་རེད་དེ་ཚོ། དེ་དག་དེ་ཁག་ཅིག་ང་ཚོ་ག་རེ་ཟེར་དགོས་རེད་དེ་ང་ཚོ་ལྡི་ལི་སྐུ་ཚབ་དོན་གཅོད་བརྒྱུད་ནས་ཕེབས་ཀྱི་ཡོད་རེད་ཁག་ཅིག་ཡང་ཐད་ཀར་ཡར་ཕེབས་ཀྱི་ཡོད་རེད་ད་ཡིན་ནའི

དེ་ད་ག་ནང་བཞིན་ཁོ་རང་ཚོ་བརྒྱ་དཔོན་དང་དེ་ག་ནང་བཞིན་ད་གཞོན་ནུ་བུད་མེད་དང་གཞུང་འབྲེལ་མིན་པའི་ཚོགས་པ་ཁག་ཚང་མའི་གི་ཡན་ལག་ཡོད་རེད་བ། ད་དེ་འདྲས་བྱས་ཨ་ནི་ད་མན་ཇུ་ཊི་ལ་དེ་ཤག་ད་ག་རེ་ཟེར་དགོས་རེད་ཅིག་ད camp ཀྱི་རྣམ་པ་གཅིག་ལ་དེ་ནི་གཅིག་ག་རེ་ཟེར་དགོས་རེད་ད་ཅིག་ཟ་ཁང་དང་ཚོང་ཁང་དང་ལ་སོགས་པའི་ཀྱི་སོ་སོ་སོ་འཚོ་ཐབས་ཀྱི་ཨ་ནི་འདྲ་མི་འདྲ་བསྟན་དེ་ངས་དེ་འདྲས་བྱས་བྱས་ནས་འདུག་བྱ་དེ་ཨ་ནི་ག་རེ་ཟེར་ལྡི་ལི་ནང་ལ་ད་བོད་པ་མང་པོ་ཞེ་དྲག་སྐབས་སུ་ལས་ཀ་བྱས་སྡོད་མཁན་དང་ད་ག་ནང་བཞིན་སློབ་སྦྱོང་བྱས་སྡོད་མཁན་དེ་ནི་ད་འདྲ་མིན་སྣ་ཚོགས་དཔེ་དེ་ག་ཚོད་མང་བོད་པ་དེ་ལྡི་ལི་ལ་རྟེན་གཞི་བྱས་སྡོད་མཁན་མང་པོ་འདུག་བ་ལགས་དེ་ནི་དེ་འདྲའི་ཆགས་དུས་དེ་སྤྱི་ཡོངས་ཀྱི་ང་ཚོ་ལྡི་ལི་སྐུ་ཚབ་དོན་གཅོད་ཀྱིས་ཨ་ནི་བོད་མི་སྤྱི་ག་ཚོ་ལྡི་ལི་ལ་རྟེན་གཞི་བྱས་པ་དེ་ཟེར་རེ་རྟེན་གཞི་ཡིན་ན་རེད་གནས་སྐབས་བཞུགས་མཁན་ཡིན་ན་རེད་འདི་ག་ཚང་མ་ལ་ང་ཚོ་དོན་གཅོད་ཁང་གི་དམིགས་བསལ་ཐད་ཀར་ཨ་ནི་ག་རེ་ཟེར་དགོས་རེད་དེ་ཙམ་གྱི་འབྲེལ་བ་ཡོད་མ་རེད་སྐབས་དེར་ས་གནས་འགོ་འཛིན་བརྒྱུད་ས་གནས་འགོ་འཛིན་ཡོད་སོང་ཙང་ས་གནས་འགོ་འཛིན་རང་གིས་གནང་དགོས་ཀྱི་རེད་ད་ཡང་སྤྱི་པའི་གི་ཨ་ནི་ག་རེ་ཟེར་དགོས་རེད་བོད་པའི་སྤྱིའི་གི་གནད་དོན་འདྲ་པོ་ཡོད་ན་ནི་ས་གནས་འགོ་འཛིན་དང་མཉམ་དུ་ཡང་དོན་གཅོད་གི་མཉམ་རུབ་བྱས་ནས་ཡང་དེ་འདྲའི་ལས་ཀ་ག་རེ་ཟེར་དགོས་རེད་ད་ཅིག་ཅིག་ག་རེ་ཟེར་དགོས་རེད་གནང་དགོས་དེ་འདྲ་ཡོང་གི་འདུག་བ་ལགས་སྤྱིར་ན་ད་ག་རེ་ཟེར་དགོས་རེད་སློབ་གྲྭ་དང་ལས་ཀ་བྱེད་ལས་ཀ་བྱེད་མཁན་ལས་ཀ་བྱེད་མཁན་སྔན་མ་ཡིན་ན་ཞེ་དྲག་མང་པོ་ཡོད་མ་རེད་ད་རྒྱ་གར་གི་དེ་བ། གཅིག། ཚོང་པ་ཁག་རེད་ད་ག་ནང་བཞིན་གྱི་གཅིག། ཚོང་གི་སྡེ་ཚན་ཁག་རེད་དག་ནི་འདྲ་མི་འདྲ་མང་པོ་ཞེ་པོ་དེ་ནང་སྔན་མ་སྔན་མ་བོད་པ་ལས་ཀ་བྱེད་མཁན་ཞེ་དྲག་ཡོད་མ་རེད་ད་ཕྱིས་སུ། གཞོན་སྐྱེས་ཚོ་སློབ་སྦྱོང་ཐོན་རྗེས་དེ་ཚོ་ནང་ལ་མི། ཕྱག་ལས་གནང་མཁན་དང་ཨ་ནི་སློབ་སྦྱོང་བྱེད་མཁན་མང་དུ་ཞེ་པོ་ཕྱིན་འདུག་ལགས། ལགས་བློ་བཟང་ལགས་ད་ད་ལྟ་རྩ་བའི་ཆ་ནས་སྐུ་ཚབ་དོན་གཅོད་ཀྱི་ཕྱི་རྒྱལ་གྱི་གཞུང་ཚབ་ཁག་ལ་གཅིག་འབྲེལ་བ་བྱེད་ཡ་དང་ཨ་ནི

ག་རེ་ཟེར་དགོས་རེད་གཞན་པའི་བརྒྱུད་བྱས་འབྲེལ་བ་དེ་འདྲས་ཅིག་ད་ལྟ་སྔན་མ་ཡི་དུག་ལ་ད་ལྟ་ཡི་དུག་སུ་གནང་གི་ཡོད་རེད་དེ་ག་ད་ལྟ་ང་འབྲེལ་བ་གང་བྱུང་མ་སོང་ལགས། ལགས་སོ། ལགས་འདི་འབྲེལ་བ་ཡོང་བའི་འབད་བརྩོན་གང་དམིགས་བསལ་བྱས་མེད་ད་ལྟ། ལགས་སོ་དེ་བྱས་ན། ད་རྩ་བའི་ཆ་ནས་ང་ཚོ་ཤེས་ཡ་རེད་ལྡི་ལི་སྐུ་ཚབ་དོན་གཅོད་དེ་གལ་ཆེན་པོ་ཅིག་ཆགས་བསྡད་ཡོད་བ་རེད། དེ་ཅི་སྟེ་སྒང་ལ་ཆབ་སྲིད་པ་མང་པོ་ཅིག་ག་རེ་ཟེར་དགོས་བ་ཟེར་བོད་དོན་གི་གནད་དོན་དེ་ཡིན་ན་ཅིག་གལ་ཆེ་ཤོས་ཅིག་ད་རྒྱ་གར་གཞུང་ཆགས་ཡོད་བ་རེད། རྒྱ་གར་གཞུང་གི་ཆབ་སྲིད་གི་སྒང་ནས་ཅིག་གསལ་བོ་མ་བྱས་ན་ར་གང་ལྟར་ཀྱང་རྒྱ་གར་གཞུང་ང་ཚོ་ཅིག་གཏན་འགོག་བྱེད་གི་རེད་བ། དེ་ཅིག་དེའི་སྒང་ལ་ཡང་ཁྱེད་རང་ཚོ་ལས་དོན་བྱེད་ཕྱོགས་གི་སྒང་ནས་ཅིག་གཏན་འཁེལ་བྱེད་དགོས་བ་དང་ཡང་ཅིག་ག་རེ་སེ་དགོས་རེད་ད། ད་ལྟ་རེ་ཁྱེད་རང་ཆབ་སྲིད་གི་སྒང་ནས་ཅིག་ཆ་ཆ་ཚང་དུ་ཕྱིར་ལོག་བྱས་ན་བདེ་བོ་མི་འདུག་ཅེས་དེ་འདྲ་སེ་གསུངས་སོང། ད་ཡིན་པ་ཡིན་ན་ར་ཡང་ཅིག་ཅིག་བོད་དོན་གི་ལས་འགན་དེ་བཞིན་ཕྱི་དང་ནང་ལ་ཡང་ཆབ་སྲིད་ཀྱི་མི་སྣ་ལ་ཅིག་ཐུག་འཕྲད་བྱས་ནས་ཡང་ག་རེ་ག་རེ་བྱེད་ཡ་བར་བསམ་དགོས་ན། ཞུ་ཡ་སེ་ད་ལྟ་ཞུ་ཐུབ་ཀྱི་མི་འདུག་ག་རེ་ཟེར་ན་ང་གཙོ་བོ་དེ་ག་རེ་ཟེར་དེ་དོན་གཅོད་ལས་འགན་དེ་རྒྱ་གར་དབུས་གཞུང་ལ་འབྲེལ་གཏུག་བྱས་གཙོ་བོ་ཨི་ད་དགའ་ལྡན་ཕོ་བྲང་དང་བོད་མིའི་སྒྲིག་འཛུགས་སྐུ་ཚབ་དོན་གཅོད་ཁང་ཡིན་དུས་ཨ་ནི་འདི་གཙོ་བོ་ཆགས་ཀྱི་ཡོད་རེད་ཆབ་སྲིད་མི་སྣ་ད་ཞར་དང་ཞོར་ལ་མེད་གི་ཆབ་སྲིད་མི་སྣ་གཅིག་འབྲེལ་བ་མཐུད་ཐུབ་ན་ཡག་པོ་རེད་པ་ད་དེ་མ་གཏོགས་གཙོ་འདོན་གྱི་དཔེར་ཆབ་སྲིད་མི་སྣ་ཆབ་སྲིད་ཀྱི་ལས་འགུལ་འདི་འདྲའི་ལས་འགན་གཙོ་བོ་ཅིག་ཡོད་མ་རེད་བྱས་ཙང་འདི་ཡིན་དུས་ཨ་ནི་ད་ད་ལྟ་བར་དུ་དམིགས་བསལ་དེ་འདྲའི་ཆབ་སྲིད་ག་རེ་ཟེར་མི་སྣ་དེ་ཚོ་ཐུག་ཡ་གི་གི་ག་རེ་ཟེར་རེད་འབད་བརྩོན་གཙོ་བོ་ཇི་འདྲའི་བྱས་བཞག་པ་དང་དེ་འདྲའི་གི་ལས་འགུལ་སྤེལ་བཞག་པ་དེ་འདྲའི་དམིགས་བསལ་གས་མེད་ད་ཞར་དང་ཞོར་ལ་ཡང་མི་ཐུག་ཡས་དེ་འདྲ་ཡོང་གི་རེད་བ། ཨོ་ད་དེའི་སྐོར་སྤྱིར་བཏང་ང་ཚོ་ཅིག་ལས་འགན་མེད་ཟེར་ནས་ཁོ་ཞོར་ལ་མི་སྣ་བྱས་དགོས་ཡ་ཅིག་ཆགས་གི་ཡོད་རེད་བ་དེ་ནས་གཙོ་བོ་དེ་ཆབ་སྲིད་ཆགས་གི་ཡོད་མ་རེད་གཙོ་བོ་ད་ཟམ་པ་སོ་ཞིག་རེད་བ་ང་ཚོ་དེ་དགའ་ལྡན་ཕོ་བྲང་དང་བོད་མིའི་སྒྲིག་འཛུགས་ཀྱི་རྒྱ་གར་དབུས་ལ་ཨ་ནི་འབྲེལ་བ་ང་ཚོ་མཐུད་དགོས་ཡ་དང་མཇུག་སྐྱོང་བྱས་དགོས་ཡ་དེ་གས་དེ་ང་ཚོ་ལྡི་ལི་སྐུ་ཚབ་དོན་གཅོད་བརྒྱུད་ནས་བྱས་དགོས་གི་ཡོད་རེད། རེད་ད་སྐྱབས་མགོན་རིན་པོ་ཆེ་གི་མཛད་འཕྲིན་ཡིན་ན་ཧ་ལས་པ་རྒྱ་ཆེན་པོ་རེད་ང་ཚོ་གཅིག་འགྲེལ་བཤད་ཅིག་བྱེད་དགོས་ཀ་མི་འདུག་ད་ཡིན་པ་ཡིན་ན་སྐྱབས་མགོན་རིན་པོ་ཆེ་གི་དམ་བཅའ་ཡིན་ན་ཐུགས་ཀྱི་དམ་བཅའ་བཞི་གི་ནང་ནས་གཅིག་དེ་ཡིན་ན་རྒྱ་གར་གི་གནའ་བོའི་རིག་གཞུང་དེ་བསྐྱར་གསོ་བྱས་ཡ་དེ་འདྲའི་གཅིག་དགོངས་བྱས་ནས་དེ་སྐོར་ལ་ཕྱག་ལས་འཛིན་ན་རེད་དེ་འདྲའི་མང་པོ་གནང་གི་ཡོད་འདྲ་བོ་ཞིག་འདུག་དེ་བཞིན་དེ་ག་ཁ་སང་རྒྱ་གར་ལ་ད་ལྡི་ལི་ལ་ཕེབས་ཡ་དེ་འདྲའི་མང་པོ་ཡོང་གི་ཡོད་རེད་དེ་བཞིན་དེ་ག་ལ

རྒྱ་གར་གནའ་བོའི་གི་རིག་གཞུང་དེ་ཨ་ནི་ཁྱབ་པ་གནང་སྟེ་བཞུགས་ཡོད་རེད་བ། བྱས་ཙང་སྔོན་ཆད་ནས་ད་ངས་ལབ་གི་ཡོད་བྱས་ཙང་སྐྱབས་མགོན་རིན་པོ་ཆེས་རྒྱ་གར་གནའ་བོའི་གི་རིག་གཞུང་གི་སྐུ་ཚབ་གནང་ཡོད་རེད་ད་ལྟ་བར་དུ། བྱས་ཙང་འདི་ད་གསུང་གནང་ནས་གཅེས་ཉར་གནང་ནས་ང་ཚོས་ད་ང་ཚོ་ང་ཚོའི་བོད་པའི་གི་ད་ནང་པ་སངས་རྒྱས་པའི་ཆོས་དང་འབྲེལ་བ་ཡོད་པའི་རིག་གཞུང་དེ་ང་ཚོ་གཅེས་ཉར་གྱི་བདག་ཉར་གནང་ནས་དེ་ནི་འཛམ་བུ་གླིང་ཁྱོན་ཡོངས་ལ་གསུང་གི་བདུད་རྩི་གི་ཁྱབ་པ་གནང་བྱས་དེ་ཚོ་གནང་ཡོད་རེད་བ། བྱས་ཙང་འདི་ཡིན་ཙང། ད་ག་འདྲ་ཆགས་ཤིང་ཆགས་ཡིན་ན་རྒྱ་གར་གྱི་ད་ཅིག་མཐོ་རིས་མི་རྣམས་རེད་རྒྱ་གར་སྤྱི་བཏང་མི་དཀྱུས་མ་རེད་སྐྱག་འབུར་མུ་ཆེ་ཨ་ནི་མཚན་བོད་རྣམས་ཕལ་ཆེར་དམངས་ཞེན་གྱི་སེམས་མེད་པ་སོགས་ཀྱིས་ལྷག་པར་དུ་མཐོ་རིས་མི་རྣམས་དང་ཤེས་ཡོན་ཅན་མི་རྣམས་ནང་ན་དཔལ་གུས་གཟིགས་དང་དཔལ་ཨ་ནི་དཔལ་ཁང་སོགས་གུས་ཞབས་ཧ་ལས་པ་ཆེན་པོ་དུ་སྣང་གི་འདུག་བ་ད་དེ་ག་ཚང་མ་སྐྱག་འབུར་མུ་ཆེ་ཡི་གསུང་གི་ཨ་ནི་དུས་ཚིགས་ཀྱི་གར་སོགས་གསུང་གི་བྱིན་རླབས་བརྟེན་ནས་ཨ་ནི་ད་དེའི་གསུང་གི་ད་གར་སོགས་མཛད་པ་ཁྲིད་ནས་གཙོ་བོ་དེའི་གར་སོགས་ནི་རྒྱ་གར་གནའ་བོའི་ཨ་ནི་རིག་གཞུང་དེ་ཨ་ནི་འཛམ་བུ་གླིང་ཁྱོན་ཡོངས་ལ་ཁྱབ་པའི་སྣང་བ་དེ་ཨ་ནི་བྱིན་རླབས་ལ་བརྟེན་ནས་ཨ་ནི་དུ་བྱུང་བ་རེད་བསམ་ཨ་དེ་ཡིན་སོང་ཙང་ག་ཚོ་རྒྱ་གར་གི་པདྨའི་སྲས་སྐྱབས་མགོན་རིན་པོ་ཆེ་ལ་དངོས་གནས་ད་ལྟ་རྒྱ་གར་དབུས་ཀྱི་ལས་བྱེད་དང་ད་ཅིག་མཐོ་རིམ་མི་སྣ་ཚོ་གི་དངོས་གནས་གུས་ཞབས་དང་ཆེ་མཐོང་དེ་ནས་སྐྱབས་མགོན་རིན་པོ་ཆེ་ང་ཚོ་དཔེར་ན་དཔེར་ན་ཕ་གི་དབུས་ཀྱི་ག་ཚོ་རྒྱ་གར་དབུས་གཞུང་གི་ལས་ཁུངས་དུ་ཕར་བཅར་བའི་སྐབས་ལ་དཔེར་ན་སྐྱབས་མགོན་རིན་པོ་ཆེའི་ལས་ཁུངས་རེད་ཟེར་དུས་ག་ནས་ཁོང་ཚོ་དཔེ་ཞིབ་པོ་ཞིག་གིས་ག་ཚོ་རེད་ག་ཚོ་རེད་དམིགས་བསལ་གནང་གི་འདུག་བ་ད་དེ་ག་ཚང་མ་སྐུ་མདུན་གྱི་ཨ་ནི་སྐུ་གསུང་ཐུགས་ཀྱི་ཨ་ནི་མཛད་པ་འཕྲིན་ལས་དེ་གི་བྱིན་རླབས་བརྟེན་ནས་བྱུང་བ་དེ་ཡིན་དུས་ཨ་ནི་རྒྱ་གར་ག་ཚོ་ད་གཤམ་འོག་ལས་བྱེད་ཡིན་ནའི་དེ་གི་ཡོད་དུས་ག་ནི་མཐོ་རིམ་ལས་བྱེད་དང་ཆབ་སྲིད་མི་སྣ་ཤེས་ཡོན་ཅན་མི་སྣ་ཚོ་དང་བཤད་མོལ་ཤོར་བ། དེ་འདྲས་ཨ་ནི་ག་ཚ་དཔེ་མི་སྲིད་གི་སྐུ་མདུན་གི་ཨ་ནི་མཛད་པ་འཕྲིན་ལས་གི་ཨ་ནི་ག་ཚོགས་ད་བྱིན་རླབས་དང་སི་ཧོ་རའི་བྱེད་བྱེད་དེ་ཧ་ལས་བ་གི་ཨ་ནི་ཡིན་པ་དེ་དེ་དུས་ཤེས་ཐུབ་གི་འདུག་བ་ལ། རེད་ད་ལྟ་སྐུ་ཚབ་དོན་གཅོད་ལགས་ཀྱིས་གསུངས་སོང་ད་སྐྱབས་མགོན་རིན་པོ་ཆེའི་མཚན་གནས་རྗེས་འགྲིག་གི་མཚན་གཅིག་བ་རེད་ད་སྐྱབས་མགོན་རིན་པོ་ཆེ་གི་སྐུ་ཚབ་ཟེར་ནས་སྐྱབས་མགོན་རིན་པོ་ཆེ་གི་སྐུ་ཚབ་འདི་གི་མཚན་ནི་རྗེས་འབྲེལ་གྱི་སྒང་ནས་ཕྱག་ལས་གནང་ཡ་ཡིན་ན་ར་སྟབས་བདེ་བོ་ཞེ་དྲག་ཡོང་གི་ཡོད་བ་རེད་ད་སྐྱབས་མགོན་རིན་པོ་ཆེ་གི་མཛད་འཕྲིན་ལ་བརྟེན་བྱས་ནས། འདི་བྱེད་དུས་སྒང་ལ་ད་ཅིག་མ་འོངས་པ་ན། ད་ངས་དྲི་བ་འདི་དྲིས་ན་ཨེ་རན་མི་རན་ཤེས་ཀྱི་མི་འདུག་ད་སྐྱབས་མགོན་རིན་པོ་ཆེ་གཅིག་ང་ཚོ་མཉམ་དུ་བཞུགས་མེད་དུས་སྒང་ལ་ཅིག་ད་དཀའ་ངལ་འདྲ་བོ་ག་རེ་འཕྲད་ཀྱི་རེད་དགོངས་ཀྱི་འདུག་ཅིག་དེ་ལ་ཅིག

ཨ་མེས་པའི་ག་ཚོ་རེད། ཀ་དང་ཁ་ཁ་ལབ་ཀྱི་ནས་བང་བསྒྲིགས་ཅིག་བྱས་ཡོད་རེད་བ། མ་འོངས་པ་ལ་གོ་རིམ་མི་འདུག་པ་ནི་མ་འོངས་པ་ག་རེ་ཡོང་གི་ཡོད་མེད་ཤེས་རྟོགས་ཡོག་མ་རེད་གཅིག་དེ་རེད་གལ་ཆེ་ཤོས། གཉིས་ནི། སྐྱབས་མགོན་རིན་པོ་ཆེ་སྐུ་འཚོ་བཞུགས་མེད་པའི་སྐབས་ལ་དེ་ནི་དངོས་གནས་ང་ཚོ་ད་ལྟ་ནས་ད་ཅིག་བང་བསྒྲིགས་ནས་ཨ་ནི་ད་ཚང་མས་ཀྱི་ཡིད་གཟབ་གནང་ནས་གང་ལྟར་མ་འོངས་པ་གི་ཨ་ནི་ཅིག་ད་ཚོ་ང་ཚོ་བཙན་བྱོལ་བོད་མི་སྒྲིག་འཛུགས་དེ་ཨ་ནི་རྒྱུན་མཐུད་ཨ་ནི་བོད་པ་བོད་པའི་གི་ཨ་ནི་ཆོས་དང་རིག་གཞུང་སྐད་ཡིག་དང་སྲུང་སྐྱོབ་ག་འདྲ་བྱས་ཡིན་པ་དེ་ག་ཚང་མ་དངོས་གནས་ད་ལྟ་ནས་ཨང་ག་ཚོ་ག་ཚོར་གྲ་སྒྲིག་བྱས་དགོས་ཡ་ཅིག་ཡིན་པ་དེ་ད་དཔེ་གསལ་བོ་ཧ་གོ་གི་འདུག་ད་དེ་ང་རང་དེ་ག་ཚོར་སྐུ་ཚབ་དོན་གཅོད་གི་ལས་འགན་འཁྱེར་ནས་བཟུང་ད་རྒྱ་གར་གི་ཨ་ནི་མཐོ་རིམ་ག་ཚོ་དང་རྒྱ་གར་གཞུང་གི་ལས་ཁུངས་ཁག་དེ་ཚོ་བཅར་བ་དང་དེ་ཚོ་མི་ཐུག་པ་དང་དེ་ཚོ་གི་བརྒྱུད་རིམ་ཐོག་ནས་ད་ག་དོན་པོ་རེད་འདི་ཚོ་བྱེད་པའི་སྐབས་ཨ་ནི། བྱེད་པར་བརྟེན་ནས་ཨ་ནི་ག་ཚོར་ད་ཨོ་དེ་འདྲ་ཚོར་བ་ཅིག་ཏན་ཏན་ཡོང་གི་འདུག་དེ་འདྲ་ཅིག་བྱུང་སོང་ད་འདི་མ་འོངས་པ་ལ་དངོས་གནས་ངེས་པར་དུ་ང་ཚོ་ད་ཅིག། བཙན་བྱོལ་བོད་མིའི་སྒྲིག་འཛུགས་རེད་ད་ག་ནང་བཞིན་གཞིས་ཆགས་ཁག་རེད་ད་ག་ནང་བཞིན་ད་སློབ་གྲྭ་ཁག་རེད་ད་ག་ནང་བཞིན་བོད་པའི་ཆོས་དང་རིག་གཞུང་སྐད་ཡིག་དེ་ག་དེ་མུ་མཐུད་ནས་ག་འདྲས་སེ་ཨ་ནི་ད་ལྟ་བར་དུ་ལོ་དྲུག་ཅུ་ལྷག་ཙམ་གནས་ཐུབ་པ་དེ་མུ་མཐུད་ནས་ད་དུང་ལོ་ག་ཚོད་གནས་ཐུབ་ཀྱི་རེད་ཐུབ་ཀྱི་མ་རེད་ག་འདྲས་བྱེད་ཀྱི་རེད་ཟེར་ཏེ་ང་ཚོ་བསམ་བློ་ནང་ལ་བང་སྒྲིག་དགོས་ཅིག་ཏན་ཏན་རེད་ཞག་བསམ་པ་ང་རང་ཚོར་བ་ཡོང་གི་འདུག་ལ།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ང་ཚོའི་ལས་རིམ་འདི་མཇུག་བསྡོམས་མ་ཞུས་གོང་ལ་གསར་འགྱུར་གྱི་སྙིང་བསྡུས་ཁག་ཅིག་གཤམ་གསལ་སྙན་སྒྲོན་ཞུ་གི་ཡིན། ཞི་བདེ་དང་བྱམས་བརྩེ་ལྡན་པའི་འཛམ་གླིང་ཞིག་ཡོང་བར་ལེགས་སྐྱེས་འབུལ་ཐུབ་པའི་རེ་བ་ཡོད་ཅེས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཧྥིན་ལན་ཌི་རྒྱལ་ཁབ་ཀྱི་སྲིད་བློན་གསར་པར་འཚམས་འདྲིའི་གསུང་འཕྲིན་མཛད་འདུག།